ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པའི་ཚེས་ཉི་ཤུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་དྲུག་རེས་གཟའ་ལྷག་པའི་ལས་རིམ་འདི་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་པདྨ་ལགས་དང་གཡུ་སྒྲོན་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་བ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་སེམས་ཀྱི་ཉམས་ལེན་བྱེད་པ་ལས་ལྷག་པ་མེད་ཅེས་ལྷོ་ཤར་ཨེ་ཤ་ཡའི་གཙོ་བོ་གྱུར་པའི་དད་ལྡན་ཆོས་ཞུ་བ་རྣམས་ལ་ཆོས་འབྲེལ་བཀའ་སློབ་བཀའ་སྩལ་བའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གཞུང་གིས་བོད་ནང་རྒྱལ་ཚོགས་ཀྱི་སྐུ་ཚབ། ཕྱོགས་མཐུན་པ་ཁག་ཅིག་མགྲོན་འབོད་བྱས་པ་དེ་ནི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་དང་འབྲེལ་བའི་ཉན་ཞིབ་ལ་དམིགས་ཏེ་འཁྲབ་སྟོན་ཞིག་ཡིན་པ་ཉམས་ཞིབ་པས་ངོས་འཛིན་གནང་གི་ཡོད་པའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་ཨོ་སྟྲོ་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ་པེ་ནི་ཝོང་མཆོག་གིས་ཨོ་སྟྲོ་ལི་ཡས་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་བྱེད་མུས་དང་བོད་ནང་གི་བོད་མིའི་རང་དབང་ཐོབ་ཐང་གཙོས་པའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནད་དོན་ཁག་ཕྱི་འབྲེལ་རིམ་པ་མང་པོའི་ཐོག་དང་རྒྱ་ནག་གི་དཔོན་རིགས་རིམ་པ་མང་པོར་གླེང་སློང་གནང་བའི་སྐོར་རེས་གཟའ་ཟླ་བ་ཉིན་ཨོ་སྟྲེ་ལི་ཡའི་གྲོས་ཚོགས་ལ་སྙན་སེང་ཞུས་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བཅར་འདྲིའི་ལེ་ཚན་ནང་རྒྱ་གར་བྱང་ཕྱོགས་ཤི་རི་ན་གྷར་ནང་བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་ནས་གྲོས་ཚོགས་ཀྱི་འཐུས་མི་དང་སྤྱི་ཁྱབ་བློན་ཆེན་ཟུར་པ། ས་གནས་རྫོང་དཔོན་སོགས་གནད་ཡོད་མི་སྣ་མང་པོ་ཞིག་མཇལ་འཕྲད་གནང་ནས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བཞིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་སྔ་འགྱུར་རྙིང་མའི་བླ་ཆེན་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་གིས་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་ཉིན་གྲངས་གསུམ་རིང་འབྲུག་པ་གཙོ་བོར་གྱུར་པའི་ཧི་མ་ལ་ཡའི་རི་རྒྱུད་ཁུལ་ནས་ཡིན་པའི་དད་ལྡན་མང་ཚོགས་ལ་བདེ་ཆེན་ཞིང་སྒྲུབ་ཀྱི་གསུང་ཆོས་སོགས་བསྩལ་བའི་སྐོར་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་པ་ལས་ལྷག་མེད་ཅེས་ལྷོ་ཤར་ཨེ་ཤ་ཡའི་གཙོ་བོ་གྱུར་པའི་དད་ལྡན་ཆོས་ཞུ་བ་རྣམས་ལ་ཆོས་འབྲེལ་སྐབས་བཀའ་སྩལ་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ལྷོ་ཤར་ཨེ་ཤི་ཡ་ཡི་དད་ལྡན་ཆོས་ཞུ་བ་ཚོས་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ཟླ་དགུ་པའི་ཚེས་ལྔ་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དབུ་མ་འཇུག་པའི་རང་འགྲེལ་གྱི་ཐོག་ནས་བཀའ་ཆོས་བཀའ་དྲིན་སྩལ་བའི་སྐབས། སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འདི་ནི། ཆོས་དད་ཡོད་མཁན་དང་མེད་མཁན་གཉིས་ཀར་ཕན་ཐོགས་ཡོད་པའི་ཆོས་ལུགས་ཤིག་ཡིན་པ་དང་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་པ་ལས

བདེན་འཛིན་དང་རང་གཅེས་པར་འཛིན་པའི་བློ་ཆེ་དྲགས་པའི་རྐྱེན་གྱིས་ཡོང་གི་ཡོད་པ་དང། ཇི་ཙམ་གྱིས་བྱམས་བརྩེའི་ཁོར་ཡུག་བསྐྲུན་པ་ཡིན་ན་དེ་བས་བདེ་སྐྱིད་ཡོང་གི་ཡོད་པ་བཀའ་གནང་ཞིང་སྐབས་རེ་སེམས་པ་འཁྲུགས་པ་དང་མི་བདེ་བ་རིགས་བྱུང་བའི་སྐབས་བྱང་ཆུབ་ཀྱི་སེམས་ཉམས་ལེན་བྱས་པ་ཡིན་ན་སེམས་ལྷོད་ལྷོད་ཡོང་བ་ཏན་ཏན་ཕན་ཐོགས་འདུག་ཅེས་བཀའ་གནང་སོང། རང་གཅེས་པར་འཛིན་པའི་གཅེས་འཛིན་འདི་གཞན་ཡང་ཕུང་ཡག་རང་ཡང་ཕུང་ཡག་བྱེད་ཀྱི་ཁྱོད་ཚོ་ག་ཚད་ཐུབ་ཐུབ་ཀྱིས་གཞན་གཅེས་པར་འཛིན་པའི་གཅེས་འཛིན་འདི་བྱེད།

དབུ་མའི་གཞུང་དང་ཚད་མ་རིག་པའི་འགྲོ་སྟངས་དེ་ཡི་དེ་གི་སེམས་ཁམས་རིག་པའི་ཐོག་ནས་ཨེ་ནི་ཚན་རིག་པ་མཉམ་དུ་ལ་གྲོགས་པོ་སྒྲིག་བྱས་ཚན་རིག་པ་མང་པོས་ང་ཚན་རིག་པར་མཐོང་གི་ཡོད་རེད། ཁྱེད་ལ་དེ་འདྲ་ཡིན་དུས་གང་ལྟར་ཅིག་དེ་རིང་ཁ་སའི་དུས་ཚོད་ལ་ཡ་ཚན་རིག Science དེ་ཚོ་ཚང་ནས་མི་ཚང་མས་ཅིག་གི་བདེན་དོན་ཞིག་ལ་བརྩི་གི་ཡོད་རེད་པ་ད་དེ་ཚན་རིག་པ་མཉམ་དུ་ལ་ཡ་སེམས་ཁམས་རིག་པ་གཙོ་བོར་གྱུར་པའི་ང་རང་ཚོས་གཅིག་ཨེ་ནི། རྡུལ་ཕྲ་རབ་ཀྱི་གནས་སྟངས་དེ་ཚོ་འབྲེལ་ཏེ། ང་ཚོ་ཚན་རིག་པ་མཉམ་དུ་གོ་བསྡུར་ཞིབ་ཚགས་ནས་ཚན་རིག་པ་ཡི་དགའ་བོ་ཞིག་འདུག་པ། ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་སྐབས་ཐའེ་ཝན་དང་ཝེད་ནམ། མ་ལེ་ཞི་ཡ། སིང་ག་པུར་བཅས་ནས་ཆོས་ཞུ་བ་དྲུག་བརྒྱ་ལྷག་མཉམ་ཞུགས་གནང་འདུག་ཅིང་ཐའེ་ཝན་ནས་ཡིན་པའི་དད་ལྡན་ཆོས་ཞུ་བ་ཇི་ཀོན་ལགས་ཀྱིས། སྤྱིར་ནང་པ་ཚོས་ཉམས་ལེན་བྱེད་རྒྱུ་གཙོ་བོ་དེ་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་རེད། ྋགོང་ས་ཏཱ་ལའི་བླ་མ་མཆོག་གིས་རྟག་ཏུ་ང་ཚོར་གཞན་ཕན་གྱི་བློ་དེ་ཉིད་ཉམས་ལེན་བྱེད་དགོས་པར་བཀའ་སློབ་ལམ་སྟོན་གནང་གི་ཡོད་པ་མ་ཟད། དེ་ལྟར་བྱུང་པ་ཡིན་ན་རང་གཞན་ཚང་མར་ཕན་ཐོགས་དང་བདེ་སྐྱིད་ཡོང་ངེས་ཡིན།
ཡང་ཐེངས་འདིར་ཝེད་ནམ་ནས་དད་ལྡན་ཆོས་ཞུ་བ། བརྒྱ་དང་དྲུག་ཅུ་ཙམ་ཞིག་ཕེབས་འདུག་པའི་ཁྲོད་ཆོས་ཞུ་བ་ལི་ཞའོན་ལགས་ཀྱིས།
ཡུན་རིང་ཞིག་ནས་གོང་ས་ཏཱ་ལའི་བླ་མ་མཆོག་གི་གསེར་ཞལ་མཇལ་བ་ཧ་ཅང་གི་ངོ་མཚར་ཆེ་ཞིང་རྡ་རམ་ས་ལར་ཐེངས་དང་པོ་ཡོང་སྟེ་མགོན་པོ་གངས་རི་མཆོག་གི་གསུང་ཆོས་ཞུ་རྒྱུ་བྱུང་བས་སེམས་ལ་ཞི་བདེ་དང་སྐྱིད་པོ་ཞིག་རག་འདུག། ཡང་ཝེ་ཏི་ནམ་ནས་ཡིན་པའི་པིས་ཏྲའི་ལགས་ཀྱིས། ངའི་མི་ཚེའི་ནང་གོང་ས་ཏཱ་ལའི་བླ་མ་མཆོག་སྐུ་དངོས་སུ་མཇལ་བ་ད་རེས་ཐེངས་དང་པོ་ཡིན་པས། སེམས་ནང་དགའ་ཚོར་དཔག་མེད་དུ་སྐྱེས་བྱུང། དེ་སྔ་ངས་གོང་ས་མཆོག་གི་ལོ་རྒྱུས་དང་ལྷག་པར་དུ་བོད་ནས་རྒྱ་གར་ལ་བྲོས་བྱོལ་དུ་ཕེབས་པའི་ལོ་རྒྱུས་སྐོར་ལྟ་ཀློག་བྱས་མྱོང། གཞི་རྩའི་ཆ་ནས་ང་ཨ་རིར་གནས་སྡོད་བྱེད་ཀྱི་ཡོད། ཡིན་ནའི་ད་རེས་སྐལ་བཟང་གི་གོ་སྐབས་དེ་གོ་བྱུང་བས། ཆེད་དུ་ངའི་ཝེད་ནམ་སྤུན་གྲོགས་ཚོ་དང་ལྷན་དུ་རྡ་རམ་ས་ལར་གོང་ས་མཆོག་གི་གསུང་ཆོས་ཞུ་བར་བཅར་བ་ཡིན། ཡང་ཅེཀ་སྤྱི་མཐུན་རྒྱལ་ཁབ་ནས་ཡིན་པའི་སར་ཀར་ལགས་ཀྱིས་རང་ཉིད་ཀྱི་ཨ་མའི་ལྷན་དུ་ཆེད་དུ་བཞུགས་སྒར་རྡ་རམ་ས་ལར ྋགོང་ས་མཆོག་གི་གསུང་ཆོས་ཞུ་བར་བཅར་འདུག་པ་མ་ཟད་ཁོང་མོ་ནི ྋགོང་ས་མཆོག་གི་གསུང་ཆོས་ཞུ་བའི་རྗེས་འབྲས་སུ་ནང་ཆོས་ལ་དམིགས་བསལ་དོ་སྣང་སླེབས་ཡོད་འདུག། ང་ནི་ནང་པའི་ཁྱིམ་ཚང་ནས་མིན་ལ། ངའི་ཨ་མ་ཡང་ནང་པ་མ་རེད། འོན་ཀྱང། ད་ལྟ་ང་ནང་པ་རེད་ཟེར་ན་ཆོག། ངས ྋགོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་ཆོས་མ་ཞུས་གོང་ལ། ང་ག་རེ་བྱས་ནས་ཚོར་གྱི་ཡོད་མེད་ངས་ཤེས་མ་སོང་ལ། མི་ཚེ་སྙིང་པོ་མེད་པའི་ཚོར་བ་ཡང་བྱུང། འོན་ཀྱང། རྗེས་སུ ྋགོང་ས་མཆོག་གི་གསུང་ཆོས་དང་བཀའ་སློབ་ཁག་གསན་གཟིགས་བྱས་རྗེས།
རང་ཉིད་ཀྱིས་རང་ལ་མི་ལུས་གསར་པ་ཞིག་སྦྱིན་པ་ལྟ་བུ་འགྱུར་བ་ཕྱིན་སོང། གཞན་ཡང་ཐེངས་འདིའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་དེ་རིང་ཕྱི་ཚེས་ལྔ་ནས་དྲུག་བར་ཉིན་གྲངས་གཉིས་རིང་ཡིན་པ་དང། ཡང་རིང་མིན་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་བཞི་བར་ཉིན་གྲངས་གསུམ་རིང་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ལམ་རིམ་བསྡུས་དོན་དང་བློ་སྦྱོང་དོན་བདུན་མ། སྤྱན་རས་གཟིགས་ཀྱི་བཀའ་དབང་བཅས་ཀྱི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་ཡིན་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་ཁག་བསྟན་འཛིན་པད་མ་ལགས་དང་གཡུ་སྒྲོན་གཉིས་ནས་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཞུགས་སྒར་རྡ་རམ་ས་ལའི་བོད་མི་གནས་སྡོད་བྱེད་ཡུལ་དུ་གཟིགས་ཞིབ་གནང་བཞིན་ཡོད་པ་རེད་འདུག། དེ་ཡང་ཕྱི་ཟླ་དགུ་བའི་ཚེས་ལྔ་ཉིན་གནས་ཚུལ་སྤེལ་བར་གཞིགས་ན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཉིན་གྲངས་བཞིའི་རིང་བཞུགས་སྒར་རྡ་རམ་ས་ལའི་ཁུལ་གྱི་བོད་མི་གནས་སྡོད་བྱེད་ཡུལ་དང་བོད་པའི་སློབ་གྲྭ་དེ་བཞིན་སློབ་གཉེར་ཁང་བཅས་ལ་ཕྱི་ཟླ་དགུ་བའི་ཚེས་བཞིའི་རེས་གཟའ་ཟླ་བ་ནས་གཟིགས་ཞིབ་འགོ་འཛུགས་གནང་སྟེ་ད་རེས་འཚམས་འདྲི་དེའི་དམིགས་ཡུལ་གཙོ་བོ་ནི་བོད་མི་དང་སློབ་གྲྭ་སློབ་གཉེར་ཁང་དེ་དག་ནང་དཀའ་ངལ་དང་དགོས་མཁོ་ཇི་ཡོད་ཐོག་ལ་གཟིགས་ཞིབ་གནང་བཞིན་ཡོད་པ་རེད་འདུག། ད་རེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཞུགས་སྒར་རྡ་རམ་ས་ལའི་ཁུལ་གྱི་བོད་མི་གནས་སྡོད་བྱེད་ཡུལ་ཁག་ཏུ་གཟིགས་ཞིབ་ཏུ་ཕེབས་པ་དེ་ནི་སྲིད་སྐྱོང་མཆོག་གིས་ཆབ་སྲིད་ཐུགས་འགན་བཞེས་པའི་རྗེས་ཁོང་གིས་ལས་ཡུན་རིང་བཙན་བྱོལ་བོད་མི་གནས་སྡོད་བྱེད་ཡུལ་ཁག་ཏུ་ཉུང་མཐར་ཡང་ཐེངས་གཉིས་གཟིགས་ཞིབ་ཏུ་ཕེབས་རྒྱུ་དང་ས་གནས་སོ་སོའི་ནང་གི་བོད་མི་རྣམས་དང་ཐུག་འཕྲད་གནང་རྒྱུའི་ཁས་ལེན་གནང་བའི་གྲས་ཤིག་ཡིན་པ་རེད་འདུག། ད་རེས་སྲིད་སྐྱོང་མཆོག་གི་ལྷན་དུ་དབུས་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་དྲུང་འཕར་བསྟན་འཛིན་ནོར་བུ་ལགས་དང་དཀོན་མཆོག་མིག་དམར་ལགས་ཕེབས་ཡོད་ཅིང། སྲིད་སྐྱོང་མཆོག་གིས་གཟིགས་ཞིབ་ཐོག་མར་རྡ་སྟེང་བོད་ཁྱིམ་སློབ་གྲྭ་ནས་དབུ་འཛུགས་གནང་སྟེ་སློབ་གྲྭའི་ཚོགས་གཙོ་བསོད་ནམས་སྲི་གཅོད་ལགས་དང་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་སློབ་སྤྱི་ངག་དབང་ལྷ་མོ་ལགས་བཅས་ཀྱི་ཕེབས་རོགས་འོག་སློབ་ཁང་རྣམས་ལ་གཟིགས་ཞིབ་གནང་པ་དང། དེ་རྗེས་སྲིད་སྐྱོང་མཆོག་གིས་རྡ་རམ་ས་ལའི་བོད་ཀྱི་ཟློས་གར་ཚོགས་པར་གཟིགས་ཞིབ་གནང་སྟེ་ཟློས་གར་ཚོགས་པའི་འགྲེམས་སྟོན་ཁང་དང་ཉམས་ཞིབ་ཚན་པ་མགྲོན་ཁང་བཅས་ལ་རྟོག་ཞིབ་གནང་འདུག། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ད་རེས་རྡ་སྟེང་བོད་ཁྱིམ་སློབ་གྲྭ་དང་བོད་ཀྱི་ཟློས་གར་ཚོགས་པ་གཉིས་ལ་གཟིགས་ཞིབ་གནང་བའི་རིང་གནད་དོན་ཁག་ཅིག་ལ་བཀའ་སློབ་གནང་སྟེ་བཀའ་ཤག་སྐབས་བཅུ་དྲུག་པའི་བསྒྲུབ་བྱའི་ལས་དོན་དང་བོད་རྒྱ་གཉིས་ཀྱི་དཀའ་རྙོག་བོད་མིའི་དཀའ་ངལ་རྣམས་སེལ་ཐབས་བཙན་བྱོལ་ནང་གདོང་ལེན་བྱ་དགོས་པའི་གནད་དོན

རྒྱ་ནག་གཞུང་གིས་བོད་ནང་རྒྱལ་ཚོགས་ཀྱི་སྐུ་ཚབ་མཐུན་ཕྱོགས་པ་ཁག་ཅིག་མགྲོན་འབོད་བྱས་པ་ནི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་དང་འབྲེལ་བའི་ཉན་ཞིབ་ལ་དམིགས་ཏེ་འཁྲབ་སྟོན་ཞིག་ཡིན་པ་ཉམས་ཞིབ་པས་ངོས་འཛིན་གནང་གི་ཡོད་པའི་སྐོར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། རྒྱལ་སྤྱིའི་སྤྱི་ཚོགས་ཁྲོད་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་ཐད་སྔ་ཕྱི་རིམ་པར་ཞུ་གཏུག་ཤུགས་ཆེ་བྱུང་ཡོད་ཅིང་ཉེ་ཆར་ཕྱི་ཟླ་བརྒྱད་པའི་ནང་རྒྱལ་ཚོགས་ཀྱི་མཁས་པ་དྲུག་གིས་རྒྱ་ནག་གཞུང་ལ་བོད་ཀྱི་ཆབ་སྲིད་བཙོན་པ་དྲུག་གློད་གྲོལ་དགོས་པའི་ཞུ་སྙན་ཞིག་ཀྱང་ཕུལ་ཡང་རྒྱ་ནག་གཞུང་གིས་ཡ་ལན་གནང་མེད་པ་རེད། ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བརྒྱད་ནས་སུམ་ཅུ་བར་ཉིན་གསུམ་རིང་རྒྱ་ནག་གཞུང་གིས་རྒྱལ་ཚོགས་ཀྱི་རྒྱལ་ཁབ་ལྔའི་སྐུ་ཚབ་བོད་ནང་ལྟ་སྐོར་ཆེད་མགྲོན་འབོད་བྱས་འདུག་ཅིང་ཐེངས་འདིའི་སྐུ་ཚབ་ནི་རྒྱལ་ཁབ་ལྔ་ལས་གྲུབ་ཡོད་པ་ནི། ཀྱུ་པ། ཝེ་ནེ་ཛུ་ལ། ནི་ཁ་ར་གུ་ཝ། བེ་ལ་རུས། དེ་བཞིན་པ་ཀི་སི་ཐན་བཅས་ཡིན་འདུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས། ཐེངས་འདིའི་སྐུ་ཚབ་ནི་རྒྱལ་ཁབ་ལྔ་ལས་གྲུབ་ཡོད་པ་དེ་དག་ནི་དབང་ཆ་གཅིག་སྡུད་རིང་ལུགས་ཀྱི་འོག་ཡོད་པའི་རྒྱལ་ཁབ་ཤ་སྟག་ཡིན་པ་དང་རྒྱལ་ཁབ་དེ་དག་གི་དཔལ་འབྱོར་གནས་སྟངས་ཞན་པས་རྒྱ་ནག་ལ་བསྟུན་དགོས་པ་ཆགས་ཀྱི་ཡོད་དུས་རྒྱ་ནག་གཞུང་གིས་གོང་ཞུས་སྐུ་ཚབ་རྣམས་བོད་ནང་མགྲོན་འབོད་བྱས་པ་ནི་གཙོ་བོ་སླེབས་ལ་ཉེ་བའི་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོའི་ཟླ་བ་དང་པོའི་ནང་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ནང་རྒྱ་ནག་དང་འབྲེལ་བའི་ཉན་ཞིབ་ལ་དམིགས་ཏེ་མགྲོན་འབོད་བྱས་པ་ཞིག་ཡིན་པ་དང་རྒྱལ་སྤྱིའི་སྟེང་བོད་ནང་འགྲོ་བ་མིའི་ཐོབ་ཐང་ཡོད་སྐོར་གྱི་ཁྱབ་བསྒྲགས་ཆེད་ཡིན་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ད་ལྟ་ཉེ་བའི་ཆར་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་སྙན་སྒྲོན་པ་མང་པོ་ཅིག་བོད་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་འགྲོ་སྐྱོད་ཀྱི་ཚབས་ཆེན་པོའི་སྒང་ལ་རྡོག་རོལ་འགྲོ་བའི་ཀྱི་ཁྱབ་བསྒྲགས་མང་པོ་ཞིག་ཅིག་ཏུ་སྤེལ་ཡོད་རེད་དམིགས་བསལ་གྱི་སྤྱི་ཟླ་དྲུག་པ་ནང་སྤེལ་ཡོད་རེད་སྤྱི་ཟླ་བརྒྱད་པ་ནང་སྤེལ་ཡོད་རེད་དེ་ནས་ཅིག་སྤྱི་ཟླ་གཉིས་པའི་ནང་མང་པོ་ཞིག་ཅིག་ཏུ་ཅིག་སྤེལ་ཡོད་དུས། ད་འདིའི་གྱི་སྐབས་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་སྒང་ལ་ད་རྒྱ་ནག་གཞུང་གི་གང་དམ་དྲག་ལ་ནས་ད་ག་ལ་དོ་སྣང་ཤུགས་ཆེན་པོ་ཞིག་སླེབས་ཀྱི་ཡོད་དུས། དེའི་ལ་ཁོ་རང་ཚོས་ཀྱི་ད་ཅིག་ཐབས་ཇུས་ཅིག་སིམ་བྱས་ཨ་ནི། ད་ལྟ་རྒྱལ་ཁབ་ལྔ་གི་སྐུ་ཚབ་ཅིག་ཕར་ད་རང་སྐྱོང་ལྗོངས་ལ་ཕར་གདན་འདྲེན་ཞུས་བྱས་ཨ་ནི་དགོན་སྡེ་ཁག་ལ་ཁྲིད་ཡ་དང་ད་ག་ནང་བཞིན་བསླབ་གྲྭ་གཏན་འཇགས་ཀྱི་བསླབ་གྲྭ་ཁག་ལ་ཁྲིད་ཡ་ད། ཨ་ནི་བོད་པ་དེ་ཚོ་ད། རྒྱ་ནག་གཞུང་གི་ཡར་རྒྱས་འཛུགས་སྐྲུན་གྱི་འོག་ལ་སྐྱིད་པོ་བྱས་ནས་ད་དགའ་པོ་བྱས་ནས་བསྡད་བསྡད་པ་དེ་འདྲས་ཀྱི་རྣམ་པ་ཅིག་ད་ཁོ་ཚོའི་རྒྱལ་ཁབ་ལྔ་གི་སྐུ་ཚབ་ཁོ་རང་ཚོ་བརྒྱུད་ནས་ད་འདུ་བྱེད་ཁྱབ་བསྒྲགས་སྤེལ་གྱི་ཨ་ཐབས་ཇུས་དྲུག་ཅིག་འདུ་བྱེད་ལས་འགུལ་སྤེལ་ཏེ་སྤེལ་ཏེ་ང་ཚོས་ཀྱི་ད་དེའི་ཨ་ཁ་ལ་བ་ར་རྒྱ་ནག་གཞུང་གི་དཀྲོག་གཏམ་རང་གི་ད་ང་ཚོའི་ཀྱི་ལྟ་སྐོར་ཅིག་ཡིན་པ་དེ། ཨེ་རེད་བསམ་གྱི་འདུག་ལགས། གཞི་རྩའི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ནང་ལོ་བཞི་དང་ཕྱེད་ཀའི་རྗེས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཉན་ཞིབ་གནང་གི་ཡོད་ཅིང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་བ་བཅུ་གཅིག་ཚེས་དྲུག་ཉིན་རྒྱ་ནག་དང་འབྲེལ་བའི་ཉན་ཞིབ་སྐབས་རྒྱ་ནག་གི་སྐུ་ཚབ་ལིས་ནས་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་བྱས་ལུགས་དང་དེ་བཞིན་ཕྱི་ལོ་ཉིས་སྟོང་བཅོ་གསུམ་ལོར་རྒྱ་ནག་དང་འབྲེལ་བའི་གྲོས་ཆོད་ཉིས་བརྒྱ་ལྔ་བཅུ་ང་བཞི་བཞག་པའི་ཁོངས་ནས་གྲོས་ཆོད་ཉིས་བརྒྱ་བཞི་ལག་བསྟར་བྱས་ཡོད་ལུགས་སོགས་བརྗོད་ཡོད་པ་རེད། ཡང་ཐེངས་འདིའི་རྒྱལ་ཚོགས་ཀྱི་སྐུ་ཚབ་རྣམས་ནི་ཕྱི་ཟླ་བརྒྱད་པའི་ཚེས་ཉི་རྩ་བརྒྱད་ནས་སུམ་ཅུ་བར་བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏ་ལ་ཇོ་ཁང། སེ་ར་དགོན་པ་སོགས་ལ་ལྟ་སྐོར་བགྱིས་ཁྱུ་བྷ་ནས་ཡིན་པའི་རྒྱལ་ཚོགས་ཀྱི་སྐུ་ཚབ་ཡོན་ཨན་ཏོ་ནི་ཨོ་ལགས་ཀྱིས་སྤྱི་ཚོགས་དྲ་རྒྱའི་སྟེང་ལྟ་སྐོར་ལམ་ལྷོངས་དང་ལྷག་པར་དུ་ཇོ་ཁང་དུ་འབྱོར་སྐབས་དགེ་འདུན་པ་བཞི་དང་ལྷན་པར་བསྐྱོད་ནས་ཆོས་དད་ཡོད་པ་ཚོས་སོ་སོའི་ཡིད་ཆེས་འཕེལ་བཞིན་པ་ནི་ངོ་མཚར་ཞེས་དང་དགེ་འདུན་པ་དེ་དག་གིས་ཁོང་ཚོར་སྣེ་ལེན་ཟབ་རྒྱས་ཞུས་སོང་ཞེས་བཀོད་འདུག་ཐེངས་འདིའི་བོད་ནང་རྒྱལ་ཚོགས་ཀྱི་སྐུ་ཚབ་ཕེབས་པའི་སྐོར་བོད་མི་སྒྲིག་འཛུགས་ཀྱི་མགྲིན་ཚབ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མི་སྒྲིག་འཛུགས་ཀྱི་ངོས་ནས་སྔ་ཕྱི་རིམ་པར་རྒྱལ་ཚོགས་ཀྱི་སྐུ་ཚབ་དང་རྒྱལ་སྤྱིའི་གསར་འགོད་པ་རྣམས་རང་དབང་ལྡན་པའི་ཐོག་ནས་བོད་ནང་གཟིགས་ཞིབ་ལ་ཕེབས་ཐུབ་རྒྱུའི་འབོད་སྐུལ་ཞུ་བཞིན་ཡོད་པ་ལྟར་སྐུ་ཚབ་རྣམ་པ་བོད་ནང་ཕེབས་སྐབས་རྒྱ་ནག་གི་བཀོད་བྱུས་འོག་ཕྱིན་པ་ཡིན་ན་དེས་བོད་ནང་གི་དངོས་ཡོད་གནས་སྟངས་སོགས་རྒྱུས་ལོན་བྱ་རྒྱུ་ཁག་པོ་ཆགས་ཀྱི་ཡོད་ཅེས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཨ་ནེ་ད་ལྟ་རྩ་བའི་གིས་རྒྱ་ནག་གཞུང་ནས་ད་ལྟ་མཉམ་འབྲེལ་རྒྱལ་ཚོགས་སྐུ་ཚབ་ད་ལྟ་བར་བོད་ནང་གདན་འདྲེན་ཞུ་དགོས་དེ་དམིགས་ཡུལ་ད་ལྟ། ཐ་སྙད་གཞན་ཞིག་ད་ལྟ་ག་རེ་ཟེར་ན་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཨ་ནི་མ་འོངས་པ་ད་ཉེ་པོ་ཅིག་ནང་ལ་ད་ལྟ་ཨ་ནི་རྒྱ་ནག་གི་ཉན་ཞིབ་དང་འབྲེལ་བའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་ཨ་ནི་གཟིགས་ཞིབ་བྱས་དང་དེའི་གི་ཐོག་ལ་ལྟ་ཞིབ་བྱས་ཀྱི་གནས་ཚུལ་ཆགས་ཡོད་དུས་ཙམ་པ་ལ་དེའི་ཐོག་ནས་ཨ་ནི་རྒྱ་ནག་གཞུང་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྣམས་ལ་ཁ་བཀག་ཡ་དང། བོད་དོན་དང་འབྲེལ་བའི་ཐོག་གནས་ཚུལ་མ་གླེང་མཁན་དོན་དག་ལ་ཨ་རི་དར་རིགས་དེའི་སྐུ་ཚབ་པ་དེ་འདྲའི་ཞུ་བའི་དུས་ཚོད་ཡོང་སྲིད་པ་ཞིག་རེད་དེ་ཡིན་ཚུལ་བ་དར་རིགས་དེའི་ཐོག་ནས་བོད་ནང་གི་དངོས་ཡོད་གནས་སྟངས་དེ་ད་ཕལ་ཆེར་ཕལ་ཆེར་རྒྱ་ནག་གཞུང་གི་སྐྱོ་གཞུའི་བར་ལ་དེ་བར་དུ་གཟིགས་སྐོར་ཕེབས་དུས་ཙམ་པ་ལ་ཤེས་ཀྱི་མེད་པའི་གི་གནས་སྟངས་ཞིག་ཕལ་ཆེར་ཆགས་སྲིད་པ་ཞིག་རེད་ཟེར་དེ་དོགས་པ་རེད།
ཉེ་ལམ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་རྣམས་བཅའ་སྡོད་སློབ་གྲྭར་གཏོང་བཞིན་པའི་ཐད་བློ་འཚབ་ཡོད་སྐོར་བརྗོད་ནས་འབྲེལ་ཡོད་རྒྱ་ནག་གཞུང་གི་དཔོན་རིགས་རྣམས་ལ་ཨ་རིའི་ནང་བསྐྱོད་རྒྱུའི་མཐོང་མཆན་ལ་བཀག་སྡོམ་བྱས་ཡོད་པ་རེད་ཡང་རོའི་ཏེར་གསར་ཁང་ནང་གནས་ཚུལ་བཀོད་པར་གཞིགས་ན་རྒྱ་ནག་གཞུང་གིས་རྒྱལ་ཚོགས་ཀྱི་སྐུ་ཚབ་རྣམ་པར་མགྲོན་ཤོག་ཕུལ་བའི་ནང Tibet ཞེས་པའི་ཚབ་ཏུ་རྒྱ་ནག་གཞུང་གིས་བཀོལ་སྤྱོད་བྱེད་བཞིན་པའི་ཐ་སྙད་ཤིས་ཙང་ཞེས་པ་དེ་བཀོད་ཡོད་པ་རེད་འདུག་གཞི་རྩ་ཨ་རིར་རྟེན་གཞི་བྱས་པའི Freedom House འམ་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ལོ་འཁོར་སྙན་ཐོ་བཏོན་པའི་ནང་བོད་དེ་སླར་ཡང་རང་དབང་མེད་པའི་གནས་སྟངས་ཆེས་སྡུག་ཤོས་སུ་མིང་འདོན་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས། ཕྱི་ཟླ་དགུ་པའི་ཚེས་ལྔ་ཉིན་རྒྱབ་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རྡ་རམ་ས་ལར་སྤྱི་འཐུས་རྒྱུན་ལས་ཚོགས་ཁང་ནང་ཐའེ་ཝན་གཞུང་གི་ཚན་རིག་དང་འཕྲུལ་རིག་བློན་ཆེན་ཟུར་པ་དངོས་ཁམས་ཚན་རིག་གི་སློབ་དཔོན་ཆེན་མོ་སྐུ་ཞབས་ཧུང་ཁྲོན་དབྱང་གཙོས་པའི་ཐའེ་ཝན་ནས་ཕེབས་པའི་རྒྱ་རིགས་ཚན་རིག་པ་དང་མཁས་དབང་ཁག་ཅིག་དང་ལྷན་དུ་མཇལ་འཕྲད་གནང་འདུག། སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་གཞིར་བཟུང་འཚེ་མེད་ཞི་བའི་ཐབས་ལམ་ཐོག་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་བཟུང་སྟེ་རྒྱ་ནག་མཉམ་དུ་འབྲེལ་མོལ་ཐེངས་དགུ་བྱུང་བའི་སྐོར་དང་ཞི་ཅིན་ཕིང་གི་སྐབས་ལ་བོད་ཐོག་སྔར་ལྷག་དམ་དྲག་དང་མཁྲེགས་འཛིན་གྱི་སྲིད་བྱུས་འཛིན་བཞིན་ཡོད་པར་རྒྱལ་སྤྱིའི་སྤྱི་ཚོགས་ནས་ངོས་འཛིན་བྱེད་ཀྱི་ཡོད་པའི་འགྲེལ་བརྗོད་གནང་འདུག། ད་དུང་ཁོང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་བརྒྱད་པ་འཚོགས་པའི་རྗེས་ལ་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་རྒྱ་ནག་དང་ཐེ་ཝན་གྱི་རྒྱ་རིགས་མང་གཙོའི་དོན་གཉེར་ཅན་ཁག་ཅིག་དང་མཇལ་འཛོམས་གནང་སྐབས་རྒྱ་རིགས་གཅིག་གིས་གསུངས་དོན་ལ་བོད་མི་རྣམས་ལ་རྒྱལ་བ་རིན་པོ་ཆེ་ཡོད་པ་དེ་བོད་ཀྱི་ཆོས་དང་རིག་གཞུང་ཆབ་སྲིད་སོགས་ལ་ཧ་ཅང་གི་བཀའ་དྲིན་ཆེན་པོ་ཆགས་བསྡད་ཡོད་པ་རེད་ཅེས་གསུངས་ཡོད་པའི་སྐོར་དང། དེ་བཞིན་རྒྱ་ནག་མི་མང་ལ་ཐེ་ཝན་གྱི་དམངས་གཙོ་ཡོད་པ་དེ་མིག་དཔེ་བལྟ་ས་འདྲ་པོ་ཞིག་ཆགས་ཡོད་པ་གལ་ཆེན་པོ་ཡིན་པ་བཅས་གསུངས་འདུག། ཐའེ་ཝན་གཞུང་གི་ཚན་རིག་དང་འཕྲུལ་རིག་བློན་ཆེན་ཟུར་པ་དང་དངོས་ཁམས་ཚན་རིག་གི་སློབ་དཔོན་ཆེན་མོ་སྐུ་ཞབས་ཧུང་ཁྲོན་དབྱང་མཆོག་གིས་ད་རེས་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ཁོང་རྣམས་ལ་སྣེ་ལེན་གཟབ་རྒྱས་གནང་བར་ཐུགས་རྗེ་ཆེ་ཞུས་པ་དང། ད་རེས་ཁོང་རྣམ་པར་རྒྱལ་བ་རིན་པོ་ཆེའི་མཇལ་ཁ་ཐོབ་པ་མ་ཟད་གསུང་ཆོས་བཅར་རྒྱུའི་གོ་སྐབས་བྱུང་བའི་སྐོར་ངོ་སྤྲོད་གནང་ཡོད་པ་དང། ཐའེ་ཝན་མི་མང་རྣམས་རྟག་ཏུ་བོད་མི་མཉམ་དུ་ཡོད་པ་དང་བོད་དོན་ཐོག་རྟག་ཏུ་རྒྱབ་སྐྱོར་ཡོད་སྐོར་གསུངས་གནང་རྗེས་བོད་རྒྱ་འབྲེལ་མོལ་དང་དེའི་གྲུབ་འབྲས་ཀྱི་སྐོར

ཧོན་ཏ་གཞུང་དང་ཆབ་སྲིད་ཀྱི་ལྟ་བ་མི་མཐུན་མཁན་གྱི་ཞི་བའི་མི་སེར་གྱི་ཐོག་ལ་མི་གསོད་ཀྱི་དྲག་གནོན་བྱས་པ་མ་ཟད། མི་གསོད་དྲག་གནོན་གྱི་བྱ་སྤྱོད་མུ་མཐུད་ལག་བསྟར་བྱས་ཏེ་འཁོན་ལན་སློག་བཞིན་ཡོད་པ་རེད་འདུག་ལྷོ་ཤར་ཨེ་ཤི་ཡའི་མཐུན་ཚོགས་རྒྱལ་ཁབ་ཚོས། མཱ་ཡཱ་མཱར་ནང་གི་དཀའ་རྙོག་ཐོག་ལ་དུས་ཡུན་རིང་པོའི་སྐྱོན་བརྗོད་གནང་བར་གྲུབ་འབྲས་གང་ཡང་མི་ཐོན་པའི་དཀའ་རྙོག་དེའི་ཐད་ད་རེས་ཨིན་རྡོ་ནི་ཤི་ཡའི་རྒྱལ་ས་ཇཱ་ཀཱ་ཏཱ་ནང་ལྷན་འཛོམས་ཀྱིས་མཉམ་རུབ་ཀྱིས་སྐྱོན་བརྗོད་གནང་རྒྱུའི་འབད་བརྩོན་གནང་བཞིན་ཡོད་པ་རེད། ལྷོ་ཤར་ཨེ་ཤི་ཡའི་དབུ་ཁྲིད་ཚོས་དམིགས་བསལ་མཱ་ཡཱ་མ་དྲག་པོའི་དམག་དཔུང་དང་འབྲེལ་ཡོད་ཚོགས་པ་ཚོར་ཞི་བའི་མི་སེར་དང་དེ་བཞིན་སྡོད་ཁང་དང་སློབ་གྲྭ་སྨན་ཁང་ཁྲོམ་སོགས་སྤྱི་དམངས་ཀྱི་ས་ཆའི་ཐོག་ལ་རྒོལ་རྡུང་གཏོང་བ་དང་དྲག་རྩུབ་ཀྱི་བྱ་སྤྱོད་རྣམས་མཚམས་འཇོག་བྱ་དགོས་པའི་སྐོར་གྱི་དགོས་འདུན་བཏོན་ཡོད་པ་དེ་ནི་ཁོང་རྣམས་ཀྱིས་དོན་ཚན་བཅུ་དགུ་ཅན་གྱི་སྤྱི་བསྒྲགས་ཤིག་སྤེལ་བ་དེའི་ནང་བཀོད་ཡོད་པ་རེད་འདུག། རེས་གཟའ་ཟླ་བ་ནས་དབུ་འཛུགས་གནང་བའི་གླིང་ཆེན་ཨ་ཧྥེ་རི་ཀའི་ནང་གི་རྒྱལ་ཁབ་ཁེན་ཡཱ་ནང་ཉིན་གྲངས་གསུམ་རིང་འཚོགས་བཞིན་པའི་ནཱའི་རོ་པི་གནམ་གཤིས་ཀྱི་ཆེས་མཐོའི་ལྷན་ཚོགས་སར་ཨ་མི་རི་ཀའི་གནམ་གཤིས་ལས་དོན་གྱི་དམིགས་བསལ་སྐུ་ཚབ John Kerry མཆོག་གིས་འཛམ་གླིང་གི་དཔལ་འབྱོར་ཆེ་ཤོས་དང་ཁོར་ཡུག་ལ་འབག་བཙོག་མང་ཤོས་བཟོས་མཁན་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱིས་མཉམ་ལས་བྱས་པ་ཡིན་ན་ད་ལྟའི་གོ་ལའི་དྲོད་ཚད་མཐོ་རུ་འགྲོ་བཞིན་པར་གདོང་ལེན་བྱ་ཐུབ་རྒྱུའི་རེ་བ་གནང་འདུག་ཁོང་གིས་གསུངས་ན། འཛམ་གླིང་ཐོག་གི་དཔལ་འབྱོར་སྟོབས་ཆེན་ཆེ་ཤོས་དང་ཁོར་ཡུག་འབག་བཙོག་མང་ཤོས་བཟོས་མཁན་རྒྱལ་ཁབ་ཨ་མི་རི་ཀ་དང་རྒྱ་ནག་གཉིས་པོ་གནམ་གཤིས་འགྱུར་ལྡོག་འགོག་ཐབས་ཀྱི་ལས་དོན་ཐད་མཉམ་ལས་ཐུབ་པའི་རེ་བ་ཡོད་ཅེས་གསུངས་ཏེ། གོ་ལའི་གནམ་གཤིས་འགྱུར་ལྡོག་ནི་རྒྱལ་ཁབ་གཉིས་བར་གྱི་གནད་དོན་ཞིག་མ་ཡིན་པར་འཛམ་བུ་གླིང་ཁྱོན་ཡོངས་ལ་ཉེན་ཚབས་བཟོ་གཞིའི་གནད་དོན་ཞིག་ཡིན་པ་འགྲེལ་བརྗོད་གནང་འདུག་ཐེངས་འདིའི་ཨ་ཧྥེ་རི་ཁའི་ནང་ཚོགས་པའི་གནམ་གཤིས་ཀྱི་ཆེས་མཐོའི་ལྷན་ཚོགས་དེའི་དམིགས་ཡུལ་ནི་འདི་ལོའི་ལོ་མཇུག་དུ་བའི་ནང་འཚོགས་རྒྱུའི COP ཉི་ཤུ་རྩ་བརྒྱད་ཞེས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་དེ་མ་གནང་གོང་དེར་མི་འབོར་ཐེར་འབུམ་གཅིག་དང་དུང་ཕྱུར་བཞི་ཡོད་པའི་གོ་ལ་ཧྲིལ་པོའི་ཁོར་ཡུག་ལྗང་ལྡན་གོང་འཕེལ་གཏོང་རྒྱུ་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་གི་དབུ་ཁྲིད་ཚོས་ཐུན་མོང་གི་བསམ་ཚུལ་མཉམ་སྤུངས་ཡོང་ཐབས་གནང་ཕྱིར་ཡིན་པ་རེད། དེ་ཡང་རྒྱལ་སྤྱིའི་ནུས་ཤུགས་ལས་ཁང་གིས་ཨ་རི་དང་རྒྱ་ནག་ཕྱོགས་གཉིས་ཀའི་ས་བབ་དང་ཆབ་སྲིད་ཀྱི་གནད་དོན་རྐྱེན་པའི་འགལ་ཟླ་ཁག་ཟུར་འཇོག་གིས་གནམ་གཤིས་འགྱུར་ལྡོག་དང་ནུས་ཤུགས་གཙང་མའི་ཕྱོགས་སུ་འགྱུར་བ་གཏོང་ཐབས་སུ་ཐུན་མོང་གིས་འབད་བརྩོན་བྱེད་དགོས་པའི་འབོད་སྐུལ་གནང་བའི་རྗེས་ཇོན་ཁེ་རི་ཡིས་གོང་ཞུས་བཀའ་མོལ་དེ་གནང་ཡོད་པ་རེད། རྒྱལ་ས་ནཱི་རོ་པིའི་ནང་གི་གནམ་གཤིས་སྐོར་གྱི་ཆེས་མཐོའི་ལྷན་ཚོགས་ནང་དུ་ཨ་ཧྥེ་རི་ཁའི་དབུ་ཁྲིད་ཁག་དང་གཞུང་ཚབ་ལས་བྱེད་པ་དང་བཟོ་གྲྭའི་བདག་པོ་དང་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་ཨན་ཏོ་ནིའོ་གུ་ཏེ་རེས་མཆོག་དང་དེ་བཞིན་ཡུ་རོབ་མཐུན་ཚོགས་ཀྱི་གཙོ་འཛིན་ལྕམ་ཨུར་སུ་ལ་ཝོན་ཏེ་ལེ་ཡེན་བཅས་མཉམ་ཞུགས་གནང་བཞིན་འདུག། གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུར་ཐེ་ཝན་སྲིད་འཛིན་མཆོག་ཐེ་ཝན་གྱི་མཐུན་ཕྱོགས་ཨ་ཧྥེ་རི་ཁའི་ཡུལ་གྲུ་ཐ་མ་ཨིས་ཝཱ་ཏི་ནི་རྒྱལ་ཁབ་ཏུ་འཚམས་འདྲི་གནང་བཞིན་ཡོད་པ་རེད་འདུག་ཕྱི་ཟླ་དགུ་པའི་ཚེས་ལྔ་ཉིན་རོའི་ཊར་གསར་འགྱུར་ལས་ཁང་གནས་ཚུལ་སྤེལ་བའི་ནང་ཐའེ་ཝན་སྲིད་འཛིན་ལྕམ་ཚའེ་ཡིན་ཝིན་མཆོག་རེས་གཟའ་མིག་དམར་ཉིན་ཨ་ཧྥེ་རི་ཁའི་ཡུལ་གྲུ་ཨིས་ཝཱ་ཏི་ནི་ནང་ཕེབས་འབྱོར་བྱུང་ཡོད་པ་དང། ཨིས་ཝཱ་ཏི་ནི་ནི་ཨ་ཧྥེ་རི་ཁའི་ཡུལ་གྲུ་ནང་ནས་ཐའེ་ཝན་གྱི་མཐུན་ཕྱོགས་རྒྱལ་ཁབ་གཅིག་པུ་དེ་ཡིན་ཞིང། སྲིད་འཛིན་ལྕམ་ཚའེ་ཡིན་ཝིན་གྱིས་ཐའེ་ཝན་ནི་གདེང་སྤོབས་ལྡན་པའི་འཛམ་གླིང་གི་ལས་དོན་ནང་མཉམ་ཞུགས་མུ་མཐུད་བྱ་རྒྱུ་དང་གཞན་ལ་ཡིད་ཆེས་བསྐྲུན་ཐུབ་པ་བྱ་རྒྱུ་ཡིན་ཞེས་གསུངས་འདུག་རྒྱ་ནག་གཞུང་གིས་ཐའེ་ཝན་ནི་རྒྱ་ནག་མངའ་འོག་ས་ཁུལ་ཞིག་ཡིན་པ་བཤད་པར་བརྟེན་ནས་ཐའེ་ཝན་ལ་གཞུང་དང་གཞུང་ཕན་ཚུན་གྱི་འབྲེལ་བ་བྱེད་པའི་ཐོབ་ཐང་མེད་པའི་ཁར་ད་ཆ་ཐའེ་ཝན་དང་འབྲེལ་ལམ་ཡོད་པའི་རྒྱལ་ཁབ་བཅུ་གསུམ་ལས་མེད་པ་དང་དེ་དག་མང་ཆེ་བ་ལ་ཏིན་ཨ་མི་རི་ཀའི་ནང་གི་ཡར་རྒྱས་མེད་པའི་རྒྱལ་ཁབ་དང་རྒྱལ་ཁབ་ཆུང་གྲས་ཡིན་ཞིང། འདི་ལོའི་ཕྱི་ཟླ་གསུམ་པའི་ནང་དབུས་ཨ་མི་རི་ཀའི་རྒྱལ་ཁབ་ཧོན་ད་རཱས་ཀྱིས་ལོ་ངོ་བཅུ་གྲངས་ལྷག་གི་ཐེ་ཝན་དང་འབྲེལ་བ་ཡོད་པ་མཚམས་བཅད་ཡོད་པ་རེད་འདུག་ལྕམ་ཚའེ་ཡིན་ཝིན་མཆོག་གིས་ཨི་སི་ཝཱ་ནི་ཏི་རྒྱལ་ཁབ་ཏུ་ཕེབས་འབྱོར་སྐབས་ལ་རྒྱལ་ཁབ་དེའི་སྲིད་བློན་མཆོག་དང་མཇལ་འཛོམས་གནང་ཡོད་པའི་སྐོར་ཨི་སི་ཝཱ་ཏི་ནི་གཞུང་གི Twitter དྲ་རྒྱའམ་མིང་གསར་པ X ཟེར་བའི་དྲ་རྒྱའི་ཐོག་གསུངས་ཡོད་པ་དང། དེ་བཞིན་ལྕམ་ཚའེ་ཡིན་ཝིན་མཆོག་གིས་ཐེ་ཝན་གྱི་གནམ་ཐང་ནས་མ་ཐོན་གོང། ཨི་སི་ཝཱ་ཏི་ནི་རྒྱལ་ཁབ་ནི་ཐེ་ཝན་གྱི་རྒྱུས་མངའ་ཡོད་པའི་གྲོགས་པོ་རྙིང་པ་ཞིག་རེད་ཅེས་དང། ང་ཚོ་ཐེ་ཝན་ངོས་ནས་མདུན་སྐྱོད་མུ་མཐུད་སྲ་བརྟན་གཏོང་རྒྱུ་དང་གདེང་སྤོབས་གོང་འཕེལ་གཏོང་རྒྱུ་དེ་ཡིས་འཛམ་གླིང་སྤྱི་ཚོགས་ཀྱིས་ཐེ་ཝན་ནི་བློ་བརྟན་འགྱུར་མེད་ཀྱི་སྙིང་སྟོབས་ཡིད་ཆེས་འཕེལ་ངེས་ཡིན་པའི་སྐོར་གསུངས་འདུག་ད་རེས་ལྕམ་ཚའེ་ཡིན་ཝིན་མཆོག་ནི་དེ་སྔོན་སོ་ཙེ་ལན་ཞེས་འབོད་པའི་ཨ་ཧྥེ་རི་ཁའི་ནང་གི་རྒྱལ་ཁབ་ཨི་སི་ཝཱ་ཏི་ནིའི་ནང་ཕྱི་ཟླ་དགུ་པའི་ཚེས་ལྔ་ནས་བདུན་བར་རྒྱལ་ཁབ་དེ་རང་བཙན་ཐོབ་ནས་ལོ་ངོ་ལྔ་བཅུ་ང་ལྔ་འཁོར་བ་དང་ཆབས་ཅིག་ཐེ་ཝན་དང་ཨི་སི་ཝཱ་ཏི་ནི་རྒྱལ་ཁབ་བར་འབྲེལ་ལམ་བཙུགས་ནས་ལོ་ངོ་ལྔ་བཅུ་ང་ལྔ་འཁོར་བའི་དུས་དྲན་ལ་ཆེད་དུ་ཕེབས་པ་ཞིག་རེད་འདུག་ཨི་སི་ཝཱ་ཏི་ནི་རྒྱལ་ཁབ་དེ་ནི་མང་ཆེ་བ་ལྷོ་ཨ་ཧྥེ་རི་ཁའི་རྒྱལ་ཁབ་ཀྱིས་མཐའ་བསྐོར་ནས་ཡོད་པ་དང་ཁ་སྔོན་ཕྱི་ཟླ་བརྒྱད་པའི་ནང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་འཚམས་འདྲིར་བསྐྱོད་ཡོད་པ་རེད་འདུག་ད་རེས་ལྕམ་ཚའེ་ཡིན་ཝིན་མཆོག་ཨི་སི་ཝཱ་ཏི་ནིའི་ནང་འཚམས་འདྲིར་ཕེབས་སྐབས་རྒྱལ་ཁབ་སུ་གཅིག་ནང་ལ་བབས་ཚུགས་མ་གནང་བར་ཐད་ཀར་ཕེབས་ཡོད་ཅིང་འོན་ཀྱང་ལ་ཏེན་ཨ་མི་རི་ཀ་ནང་འཚམས་འདྲིར་ཕེབས་སྐབས་ཨ་མི་རི་ཀར་བབས་ཚུགས་ཤིག་གནང་དགོས་པ་དེ་ཡིས་དུས་རྟག་ཏུ་རྒྱ་ནག་གཞུང་ཁོང་ཁྲོ་བྱེད་བཞིན་ཡོད་པའི་གནས་ཚུལ་ཐོན་འདུག། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང་ཨོ་སི་ཁྲེ་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ་པེ་ནི་ཝང་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་བྱེད་མུས་དང་བོད་ནང་གི་བོད་མིའི་རང་དབང་ཐོབ་ཐང་གཙོས་པའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནད་དོན་ཁག་ཕྱི་འབྲེལ་རིམ་པ་མང་པོའི་ཐོག་དང་རྒྱ་ནག་དཔོན་རིགས་རིམ་པ་མང་པོ་གླེང་སློང་གནང་པའི་སྐོར་ལ་རེས་གཟའ་ཟླ་བའི་ཉིན་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་ལ་སྙན་སེང་ཞུས་པའི་སྐོར་འབྲེལ་ཡོད་མི་སྣར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན། ཨོ་སི་ཁྲེ་ལི་ཡའི་ཕྱི་སྲིད་བློན་ཆེན་དང། ཡུལ་དེའི་གྲོས་ཚོགས་གོང་མའི་འཐུས་མི་ཡང་ཡིན་པ། ལྕམ་པེ་ནི་ཝང་མཆོག་གིས་ཨོ་སི་ཁྲེ་ལི་ཡའི་གཞུང་ནས་རྒྱ་ནག་གཞུང་གིས་བོད་ནང་དྲག་གནོན་བྱེད་མུས་དང་བོད་ནང་གི་བོད་མིའི་རང་དབང་གི་ཐོབ་ཐང་གཙོས་པའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པའི་གནད་དོན་ཁག་ཕྱི་འབྲེལ་རིམ་པ་མང་པོའི་ཐོག་དང་རྒྱ་ནག་གི་དཔོན་རིགས་རིམ་པ་མང་པོར་གླེང་གནང་སྐོར་འདི་ཟླའི་ཚེས་བཞི་སྟེ་རེས་གཟའ་ཟླ་བའི་ཉིན་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་ལ་གསུངས་འདུག། ད་དུང་ཁོང་གིས་བོད་ནང་གི་བོད་ཕྲུག་མང་པོ་རང་གི་ཕ་མ་སྤུན་ཉེ་སོགས་ནས་ཁ་བྲལ་བཏང་སྟེ་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་གཏོང་བཞིན་པ་དེ་ནི་སེམས་འཚབ་གཏིང་ཟབ་སྐྱེས་འོས་པ་ཞིག་ཡིན་སྐོར་གསུངས་པ་མ་ཟད། བོད་ནང་ཞི་བའི་ངོ་རྒོལ་གནང་མཁན་བོད་མི་རྣམས་འཛིན་བཟུང་བཀག་ཉར་བྱས་པ་དང་བྱེད་མུས་བོད་མིའི་ཆོས་དད་རང་དབང་ཐོག་དྲག་གནོན་བྱེད་བཞིན་པ་ཁག་ལ་ཐུགས་འཚབ་ཆེན་པོ་ཡོད་སྐོར་གསུངས་པའི་ཁར་རྒྱ་གཞུང་གིས་བོད་མིའི་ཐོག་བདེ་འཇགས་སྲུང་སྐྱོབ་ཀྱི་མིང་ཐོག་ནས་ཐལ་ཆ་ཆེ་བའི་དྲག་གནོན་བྱེད་ཀྱི་ཡོད་སྐོར་དང། ཨོསི་ཁྲེ་ལེའི་གཞུང་གིས་གོང་ཞུས་བོད་དང་བོད་མིའི་གནད་དོན་ཁག་ཞུ་གཏུག་དང་བརྩོན་ལེན་གནང་དགོས་པ་ལྟར་གནང་བཞིན་ཡོད་སྐོར་རེས་གཟའ་ཟླ་བའི་ཉིན་ཨོསི་ཁྲེ་ལེའི་གྲོས་ཚོགས་ལ་མུ་མཐུད་ནས་གསུངས་འདུག་དེའི་སྐོར་ཨོསི་ཁྲེ་ལེ་ཤའི་བོད་མི་མང་གི་བཀུར་འོས་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ལ་ཞལ་པར་བརྒྱུད་ནས་འབྲེལ་ཞུས་པར་ཁོང་གིས་གསུངས་དོན། འདི་རེད་ཞེས་དག་འདབ་ཁ་སང་གཟའ་ཟླ་བ་ལ་ཡ། Australia Tibet Council ཨོས་བོད་ལས་ཁུངས་ཀྱིས། སྣེ་ཁྲིད་ཀྱི་འོག་ལ་ཡ་ཨ་ནི་ནམ་རྒྱུན་རྟག་པར་དང་ཞེས་ཨོས་ཏྲེ་ལི་ཡའི་ནང་ལོགས་ལ་བོད་དོན་ཞུ་གཏུག་ཅིག་བྱེད་ཀྱི་ཡོད་རེད་ད་དེའི་བོད་དོན་ཞུ་གཏུག་དེའི་ནང་ལོགས་ལ་ཡ་ཨ་ནི་ས་གནས་བོད་རིགས་མཐུན་ཚོགས་ནས་སྐུ་ཚབ་དེ་འདྲ་དང་ཨ་ནི་འགན་གཙོ་བོ་དེ་ཨོས་བོད་ལས་ཁུངས་ནས་འཁྱེར་བྱས་ཀྱི་ཨ་ནི་ལོ་རྟག་པར་ཞུ་གཏུག་བྱེད་དགོས་པ་དེ་ལོ་དུས་ཕྱོགས་བར་ཞུ་གཏུག་བྱེད་པའི་སྐབས་ལ་ཡ་ཨ་ནི་གཟའ་ཟླ་བ་ལ་ཡ་ཨོས་ཏྲེ་ལི་ཡ་གི་ཕྱི་སྲིད་བློན་ཆེན་ཕྱི་སྲིད་བློན་ཆེན་མོ་རང་ཡིན་ནའི་ལས་གྲོས་ཚོགས་གོང་མའི་འཐུས་མི་རེད། ཨ་དེ་དང་ནང་བཞིན་གྱི Senators གྲོས་ཚོགས་གོང་མའི་འཐུས་མི་བཅས་དེ་ནང་བཞིན་གྱི་གྲོས་ཚོགས་འཐུས་མི་གཞན་དག་ཁག་གོང་འོག་གཉིས་ཀྱི་དཔོན་རིགས་དེ་འདྲ་མཇལ་བྱས་ནམ་རྒྱུན་ནང་བཞིན་ཞུ་གཏུག་བྱས་འདུག་ཨ། འདིའི་ནང་ནས་ཕྱི་སྲིད་ལ་འཇུག་གང་ལེགས་བྱས། ལྟ་གང་ལྟ་ང་ཚོས་ད་ལྟ་མཐོང་བསྡད་ཡ་འདིའི་གྲོས་ཚོགས་གོང་མའི་གི་ནང་ད་སེ་ནད་ཀྱི་ནང་ལ་གྲོས་ཚོགས་གོང་མའི་འཐུས་མི་སེ་ནད་མི་འདུག་ང་ཚོ་ཨ་ནི་གྲོས་ཚོགས་ཀྱི་ནང་གི་བོད་ཀྱི།

ག་རེ་ག་རེ་བྱས་བྱུང་སོང་ཟེར་དྲི་བ་དྲིས་གནང་གི་འདུག་ཨ། འོ་དེ་ལ་ཡ་ཨ་ནི་མོ་རང་གིས་ཡར་ལངས་བྱས་ནས་ཕྱི་སྲིད་བློན་ཆེན Penny Wong གིས། ཨ་ནི་བཀའ་ལན་སྐྱོན་ཡས་ནི་ཡ། བཀའ་ལན་གཙོ་བོ་ཟླ་བ་གཅིག་སྟེ། ད་ཐུང་ཐུང་ཞུས་པ་ཡིན་ན། ཨ་ནི་ཁོ་རང་དང་པོ་དེ་ཡ་ཨ་ནི་བོད་པ་དེ་ག་ཐུག་མྱོང་ཨ་ནི། བོད་རིགས་ཀྱི་སྐུ་ཚབ་དེ་ག་མཇལ་བ་ཡིན། དེ་ག་ནང་བཞིན་གྱི། བོད་ནང་ལོགས་ལ་ཡང། རང་དབང་གི་རྡོག་རོལ་འགྲོ་གི་ཡོད་པའི་གནས་སྟངས་དེ་ཤེས་ཀྱི་ཡོད། དེའི་སྒང་ལ་ཡང་ཐུགས་སྣང་ཡོད། ད་ག་མ་ཟད་རྒྱ་ནག་གཞུང་ནས་ཡང། འགྲེལ་བཤད་རྒྱག་གི་ཡོད་ཞེས་བཅས། གསུངས་བཞག་དམིགས་བསལ་གྱི། ད་ལྟ Janet Rice གྱིས། རྒྱལ་བ་རིན་པོ་ཆེ་གྱི་ཡང་སྲིད་དང་བཅས་པའི་ཐོག་ནས་རྒྱ་ནག་གཞུང་ལ་ཐེ་བྱུས་མེད་སྐོར་དེ་གའི་དེའི་བཅོས། Penny Wong གིས་ཨ་ནི་རྒྱ་ནག་གི་ནང་ལོགས་ལ་ཡང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཨ་ད་རང་དབང་གི་རྡོག་རོལ་འགྲོ་གི་ཡོད་པ་འདི་ག་ལ་དོ་སྣང་བྱེད་ཀྱི་ཡོད་པ་དང་ཧ་གོ་གི་ཡོད་པ་ཤེས་ཀྱི་ཡོད་པ་ཨ་ནི་འདི་གལ་ཆེན་པོ་བརྩི་གི་ཡོད་པ་དང་རྒྱ་ནག་གཞུང་ལ་པིར་རྒྱལ་བ་ལན་སྤྲད་ཀྱི་ཡོད་པ་དང་དེ་ཚོའི་གནས་སྟངས་ཁག་ད་རྗེས་གཅོད་བྱེད་ཀྱི་ཡོད་པ་འདི་ག་དེ་ད་ལྟ་གསུངས་སོང་ཟེར་ཞུ་གི་ཡིན། བཀུར་འོས་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་གོང་དུ་གསུངས་པ་བཞིན་རེས་གཟའ་ཟླ་བའི་ཉིན་ཨོ་སི་ཁྲི་ལའི་བོད་དོན་རྒྱབ་སྐྱོར་ཚོགས་པ Australia Tibet Council། ཡིས་ཨོ་སི་ཀྲི་ལའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་དབུས་པའི་ཕྱི་སྡོད་དཔོན་རིགས་རྣམས་ལ་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བ་དེར་ཨོ་སི་ཀྲི་ལའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་སྤྱི་དང་ལྷག་དོན་དུ་ཨོ་སི་ཀྲི་ལའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་མི་རྣམས་ཀྱིས་ཨོ་སི་ཀྲི་ལའི་ཕྱི་སྲིད་བློན་ཆེན་མཆོག་ལ་བོད་ཀྱི་གནད་དོན་སྐོར་དྲི་རྩད་གནང་སྐབས་བཀའ་ལན་གནང་བ་ཞིག་ཡིན་འདུག། ཡང་ཨོ་སི་ཁྲི་ལི་ཡའི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པས་ཨོ་སི་ཁྲི་ལི་ཡའི་བོད་དོན་རྒྱབ་སྐྱོར་ལྷན་ཚོགས་སམ Australia Tibet Council ཞེས་པས་རེས་གཟའ་ཟླ་བའི་ཉིན་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བར་རྒྱབ་སྐྱོར་གནང་བ་མ་ཟད་བསྒྲགས་གཏམ་ཞིག་སྤེལ་གནང་སྟེ་བོད་ཀྱི་གནད་དོན་སྐོར་ཨོ་སི་ཁྲི་ལི་ཡའི་གཞུང་གིས་རྒྱ་ནག་དང་རྒྱལ་སྤྱིའི་སྡིངས་ཆ་སྣེ་མང་ཐོག་གླེང་སློང་དགོས་པའི་འབོད་སྐུལ་གནང་འདུག། ཡང་ཨོ་སི་ཁྲི་ལི་ཡའི་ངལ་རྩོལ་ཚོགས་པའི་གྲོས་ཚོགས་འཐུས་མི་ལྕམ་སུའུ་ཛིན་ཁྲེམ་པིལ་མེན་མཆོག་དང་ལྗང་ཁུ་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་ལྕམ་ཇེ་ནིད་རཱིས་མཆོག་དེ་བཞིན་གྲོས་ཚོགས་གོང་མའི་འཐུས་མི་ཌིན་སི་མིད་མཆོག་བཅས་ཀྱིས་མཚན་རྟགས་བསྐྱོན་པའི་སྙན་ཞུ་ཞིག་ཨོ་སི་ཁྲི་ལི་ཡའི་གཞུང་ལ་ཕུལ་བའི་ནང་འགྲོ་བ་མིའི་ཐོབ་ཐང་ཁག་ཚང་མས་གུས་བརྩི་ངེས་པར་དུ་ཞུ་དགོས་པ་དང་རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་དང། རྒྱ་ནག་དམར་ཤོག་ཚོགས་པའི་དཔོན་རིགས་ཚོ་དེར་འགན་ཁུར་ཡོད་པ་བཟོ་དགོས་སྐོར་བཀོད་གནང་བ་མ་ཟད་ཨོསི་ཁྲེ་ལི་ཡའི་གཞུང་གིས་རྒྱལ་སྤྱིའི་ཐོག་བོད་ཀྱི་གནད་དོན་གླེང་སློང་གནང་རྒྱུའི་སྣེ་ཁྲིད་གནང་སྟེ་སྐུ་སྒེར་དང་ཡོངས་གྲགས་སུ་རྒྱ་མིའི་དཔོན་རིགས་ཚོའི་མཉམ་དུ་ཡང་གླེང་དགོས་པ་དང་དུས་མཚུངས་བོད་ནང་རྒྱ་མིའི་གཏན་འཇགས་སློབ་གྲྭ་དེ་དག་སྒོ་རྒྱབ་བཅུག་ནས་བོད་ཕྲུག་རྣམས་རང་གི་ཕ་མའི་སར་ཕྱིར་ལོག་བྱེད་དུ་འཇུག་དགོས་པའི་དགོས་འདུན་ཡང་བཏོན་གནང་འདུག། ཡང་ད་ལོའི་ཨོསི་ཁྲེ་ལི་ཡའི་བོད་དོན་རྒྱབ་སྐྱོར་ཚོགས་པ Australia Tibet Council། ཡིས་གོ་སྒྲིག་ཞུས་པའི་བོད་དོན་ཞུ་གཏུག་གི་ལས་འགུལ་འདིའི་ནང་བོད་མི་གནས་སྡོད་ས་གནས་ཁག་ནས་སྐུ་ཚབ་ཉི་ཤུ་ལྷག་ཆེད་ཕེབས་གནང་འདུག་ལ་ད་རེས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བ་དེ་ནི་ཐེངས་མ་བཅུ་གཉིས་པ་དེ་ཡིན་འདུག་ད་རེས Australia ནང་གི་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱི་ཞུ་དོན་གཙོ་བོ་ཁག་ནི་རྒྱ་ནག་གཞུང་གིས་བོད་ནང་ཆེད་མངགས་གསར་འཛུགས་བྱས་པའི་རྒྱ་མིའི་གཏན་འཇགས་སློབ་གྲྭ་ཁག་ནང་བོད་ཕྲུག་ས་ཡ་གཅིག་ལྷག་རང་གི་ཕ་མ་སྤུན་ཉེ་དང་ཁ་གཏོར་བཏང་སྟེ་བཅུག་ནས། བོད་མི་རིགས་ཀྱི་ངོ་བོ་མཚོན་པའི་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་རྩ་མེད་བཟོ་རྒྱུའི་སྲིད་བྱུས་ལག་ལེན་བསྟར་བཞིན་པ་ཁག་མཚམས་འཇོག་དགོས་པ་དང་བོད་ནང་ཆོས་དད་རང་དབང་དང་འགལ་བའི་སྐུའི་ཡང་སྲིད་ཀྱི་གནད་དོན་ཐད་རྒྱ་ནག་དམར་པོའི་གཞུང་ནས་ཐེ་ཇུས་ཆེན་པོ་བྱེད་བཞིན་ཡོད་པས་ཨོསི་ཀྲི་ལི་ཡའི་གཞུང་གི་ཕྱི་དྲིལ་སྲིད་བྱུས་ནང་བོད་བརྒྱུད་ནང་བསྟན་གྱི་སྔར་སྲོལ་ལམ་ལུགས་དང་མཐུན་པའི་ངོས་འཛིན་གནང་བའི་རྒྱལ་བའི་ཡང་སྲིད་ལ་ངོས་འཛིན་ཞུ་དགོས་པ། དེ་བཞིན་བོད་ནང་གི་ངལ་རྩོལ་བསྒྱུར་བཀོད་ར་བའི་ནང་བཙོན་འཇུག་ཞུས་པའི་བོད་མི་རྣམས་ལ་བཟོ་རུ་བཅུག་པའི་ཚོང་ཟོག་ཁག་ཨོ་སི་ཀྲི་ལི་ཡའི་ནང་ནང་འདྲེན་བྱ་རྒྱུ་མེད་པའི་ཁྲིམས་གཞི་གཏན་འབེབས་དགོས་པ་སོགས་བོད་ནང་གི་ཛ་དྲག་གནས་ཚུལ་ཁག་གི་སྐོར་ཡིན་འདུག་ཡང་བོད་དོན་ཞུ་གཏུག་དང་འབྲེལ་བའི་སྐོར་ཨོ་སི་ཀྲི་ལི་ཡའི་བོད་དོན་ལྷན་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་བསོད་ནམས་དཔལ་འབྱོར་ལགས་ཀྱིས་གསུངས་དོན། སྤྱིར་བཏང་ནི་ཞུ་གཏུག་བྱེད་པའི་ཉིན་མོ་གཙོ་བོ་དེ་ཁ་སང་ཚེས་བཞི་དེ་རེད། དེ་ནས་དེ་རིང་གི་ཡང་དེའི་ལྷག་མ་ཅིག་ངེས་དེ་རིང་ད་ག་ཞེས་ཁྱོན་བསྡོམས་བྱས་ང་ཚོ་ཨོ་སི་ཀྲ་ལི་གྲོས་ཚོགས་འཐུས་མི་སུམ་ཅུ་ཙམ་ལ་ང་ཚོ་གང་ལྟར་ཞུ་གཏུག་བྱེད་རྒྱུའི་གོ་སྐབས་ཐོབ་ཡོད་རེད། ཡང་ད་རེས་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་གྲོས་ཚོགས་འཐུས་མི་སུམ་ཅུ་ལྷག་མཇལ་འཕྲད་ཞུས་ནས་བོད་དོན་ཞུ་གཏུག་གནང་རྒྱུ་བྱུང་བ་དང་ཡང་ཁོང་རྣམས་ལ་བོད་དོན་ཞུ་གཏུག་གནང་བར་བོད་དོན་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་རྣམ་པ་ཇི་འདྲ་སྟོན་གྱི་ཡོད་སྐོར་ནས་འདྲི་ཞུས་པར་ཁོང་གིས་གསུངས་དོན།
ཁ་སོ་ཡག་ཡག་པོ་སྔོ་ལྟ་ཅི་ཞུས་ན་ད་ཁ་ལོ་རེད་ཚང་མ་ནང་ནས་རེད་འདི་ལ་བོད་པ་དེ་ལྟར་སྙིང་རྗེ་དར་ཅིག་ཡོད་རོགས་པ་རོགས་དེ་ཅིག་གིས།

བསོད་ནམས་ལྷ་མོ་ཡིན། ཐེངས་འདིའི་བཅར་འདྲིའི་ལེ་ཚན་ནང་རྒྱ་གར་བྱང་ཕྱོགས་ཤི་རི་ན་གྷར་ནང་བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་ནས་རྒྱ་གར་གྲོས་ཚོགས་འཐུས་མི་དང་སྤྱི་ཁྱབ་བློན་ཆེན་ཟུར་པ་ས་གནས་རྫོང་དཔོན་སོགས་གནད་ཡོད་མི་སྣ་མང་པོ་ཞིག་མཇལ་འཕྲད་གནང་ནས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བཞིན་ཡོད་པའི་ཐད་ལ་སྤྱི་འཐུས་ཟླ་བ་ཚེ་རིང་ལགས་སུ་མཚོ་སྔོན་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། བོད་མི་མང་སྤྱི་འཐུས་ཟླ་བ་ཚེ་རིང་ལགས་དང་སྤྱི་འཐུས་ཡེ་ཤེས་སྒྲོལ་མ་ལགས་སྤྱི་འཐུས་བསྟན་པ་ཡར་འཕེལ་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ནས་རྒྱ་གར་བྱང་ཕྱོགས་ཤིར་ན་གྷར་དུ་བོད་དོན་ཞུ་གཏུག་གནང་བཞིན་པ་ལྟར་ཕྱི་ཟླ་དགུ་པའི་ཚེས་གསུམ་ཉིན་སྦ་ར་མུ་ལ་ས་གནས་ཀྱི་མངའ་སྡེའི་གྲོས་ཚོགས་ཀྱི་འཐུས་མི་ཟུར་པ་སྐུ་ཞབས Javed Hossain ལགས་དང། ས་གནས་རྫོང་གི་ཚོགས་གཙོ་སཱ་སིབ་ལོན་རྣམ་གཉིས་དང་མཇལ་འཕྲད་གནང་ནས་བོད་དོན་ཞུ་གཏུག་གནང་འདུག་ལ། གཞན་ཡང་ཇམ་མུ་ཀ་ཤམིར་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཟུར་པ་སོགས་གནད་ཡོད་མི་སྣ་མང་པོ་ཞིག་དང་མཇལ་འཕྲད་གནང་འདུག་ན་ཞིབ་གསལ་སྤྱི་འཐུས་ཟླ་བ་ཚེ་རིང་ལགས་སུ།

བཅུ་གཅིག་ཚེས་ཉེར་ལྔ་ལ་ཡང་ལས་འགུལ་འདི་ཚོ་དཔེ་མི་སྲིད་ཀྱི་ཡག་པོ་བྱུང་འདི་ལྟར་ང་ཚོ་ཚེ་ཡག་པོ་ཡོང་མཁན་གཙོ་བོ་གཅིག་ང་ད་ལྟ་ང་ཚོ་རྒྱ་གར་ངོ་ཤེས་པ་འདི་འདྲའི་འདྲའི་ཡུལ་མི་འདྲའི་ཡོད་ཁོ་ཚོ་ང་ཚོ་མཉམ་དུ་མ་མཁན་ཇམ་མུ་ནང་ལ་ཡང་མཉམ་དུ་ད་ཞག་པོ་ལྔ་རེ་དྲུག་རེ་མཉམ་དུ་ཡོང་ད་མི་ཐུག་འཕྲད་བྱས་དེ་ཚོ་ཁོ་རང་ཚོ་གི་རོགས་པ་བྱས་དེ་ནང་བཞིན་གྱི་ད་ཤྲི་ན་གྷར་ལ་ང་ཚོ་མཉམ་དུ་ཡོང་ནས་ད་ལྟ Bharat Tibbat Sahyog Manch ཟེར་མཁན་ཅིག་དེའི་གི་ང་ཚོ་ད་ཅིག་རྒྱ་རྒྱལ་ཡོངས་གི་གི་ད་འགན་འཛིན།

ཇ་བེད་ཧ་སན་དེ་འདྲ་ཚོ་མཇལ་གནང་ཡོད་ས་རེད་ཁོ་རང་མཉམ་དུ་མཇལ་བའི་སྐབས་ལ་ཨ་ནི་ཁོ་རང་ཐོག་ནས་བོད་དོན་རྒྱབ་སྐྱོར་གྱི་རྣམ་པ་ག་འདྲ་རེ་ཞིག་སྟོན་གནང་གི་འདུག་ལགས། ད་རིང་ང་ཚོ་མཐའ་མ་དེ་ལ་དཔེ་བྱས་ན་ཁོ་ད་ལྟའི་ད་ལྟ་རྒྱལ་རྩད་སྐྱོར་གྱི་གྲོས་ཚོགས་འཐུས་མི་ཟུར་པ་རེད་ད་ད་ལྟ་ཇམ་མུ་ཀ་ཤམིར་ལ་ཡང་ད་ལྟ་མངའ་སྡེ་གི་གྲོས་ཚོགས་འཐུས་མི་མེད་དུས་ཙམ་པ་ཨ་ནི་དེ་དབུས་གྲོས་ཚོགས་འཐུས་མི་དེ་ཁག་གཉིས་ཤིག་མཇལ་བའི་དུས་ཙམ་པ་མཇལ་དུས་ཙམ་པ་ལ་ཚང་མས་གིས་བོད་དོན་ཐོག་ལ་ཡར་དངོས་གནས་ཅིག་གིས་ད། ཕལ་ཆེར་གྱི་ཟངས་ཆེན་བརྒྱ་ཆ་རུ་མ་སོང་ན་ད་ང་ཚོ་བརྒྱ་གཅིག་ཡོད་ན་བརྒྱ་ཡི་ནང་ནས་ཕལ་ཆེར་ད་དགུ་བཅུ་གོ་ལྔ་དགུ་བཅུ་ཐམ་པ་དེ་ཚོ་ཚང་མ་ཕལ་ཆེར་ཞེ་པོ་ཅིག་གི་བོད་དོན་ཐོག་ལ་ཡར་གཅིག་ཐུགས་སྣང་ཡོད་རྒྱུ་དང་ཨ་ནི་གཅིག་གི་བོད་དོན་འདི་གཅིག་གི་ད་རྒྱ་གར་གྱི་གནད་དོན་དང་འབྲེལ་བ་ཤུགས་ཆེན་པོ་ཡོད་པ་ཨ་ནི་གཅིག་གི་བོད་ཀྱི་ཐོག་ལ་ཡར་བོད་མིའི་གི་ཐོག་ལ་ཡར་གཅིག་རྒྱ་མིའི་གི་ད་དངོས་གནས་ལོ་མང་པོ་ཞེ་པོ་ཅིག་ནང་ལ་ཡར་གདུག་རྩུབ་བཏང་བ་དང་དྲག་གནོན་བྱས་པ་དང་གཅིག་ཆོས་དད་རང་དབང་མེད་པ་དང་གཅིག་འགྲོ་བ་མིའི་ཐོབ་ཐང་མེད་པ་དང་དེ་འདྲའི་ཐོག་ལ་ཡང་གཅིག་གང་ལ་གང་འཚམ་གྱི་ད་ཐུགས་སྣང་ཡོད་བསྡད་པ་དང་ཨ་ནི་ཁྱེད་རང་ཚོ་གི་རྩ་དོན་གནས་ཚུལ་འདིའི་ཐོག་ལ་ཡང་ང་ཚོས་ད་ལྟ་བར་ས་ཁའི་རྒྱབ་སྐྱོར་བྱས་པ་རེད་མ་འོངས་པ་ལ་ཡང་ང་ཚོ་མུ་མཐུད་ནས་ཀྱི་རྒྱབ་སྐྱོར་བྱེད་ཀྱི་ཡིན་ཟེར་བའི་སྐད་ཆ་དགུ་བཅུ་དགུ་བཅུ་གོ་ལྔ་ཙམ་བསྡད་ཤེས་ཚར་རེད་ད་ཆ་གཅིག་ཙམ་གཉིས་ཙམ་དེ་འགའ་ཤས་འགའ་ཤས་ད་གཅིག་ཡང་བོད་དོན་ཐོག་ལ་མ་མཁྱེན་པ་བཟོ་འདྲ་དང་གནས་ཚུལ་ཧ་མ་གོ་བ་འདི་འདྲའི་མཁན་གཅིག་ཙམ་གཉིས་ཙམ་འདུག།

ད་ཅིག་ད་ལྟ་ལོ་དྲུག་ཅུ་རེ་གཉིས་རེ་གསུམ་ཅིག་རིང་ཁར་རྒྱ་གར་ལ་ཡང་སྐྱབས་བཅོལ་བཅོལ་རེད་སྐྱབས་བཅོལ་རིང་ཁར་ལ་ཡང་དངོས་གནས་ཅིག་ཅིག་གིས་ད་ཅིག་ཆོས་དང་ཤེས་རིག་དང་བོད་པའི་གི་ངོ་བོ་སྲུང་སྐྱོབ་བྱས་ལ་ཡང་ཡང་ཆུ་མཐུན་རྐྱེན་བྱས་དུ་བཟོ་ཨ་ནི་གཞིས་ཆགས་ཟུར་དུ་བཟོ་སློབ་གྲྭ་ཟུར་དུ་བཟོ་དེ་འདྲའི་གི་བཀའ་དྲིན་ལ་བརྟེན་ནས་ཨ་ནི་ད་ལྟ་ལོ་དྲུག་ཅུ་རེ་གསུམ་ཙམ་ཕྱིན་པ་ཕྱིན་ནས་གི་བོད་པའི་གི་ངོ་བོ་མ་བརླག་པ་ཅིག་བོད་པའི་སྐད་དང་རིག་གཞུང་དེ་ཚོ་ཅིག་ལྷ་རྟག་རྟག་ཡོད་བསྡད་བ་འཛམ་བུ་གླིང་མི་གིས་ཅིག་གི་བོད་པ་ཟེར་མཁན་དེ་ག་བ་ཡོད་རེད་ཟེར་ན་ཅིག་ལྷ་རྟག་རྟག་བསྟན་ཡོད་པ་ཅིག་དང། མཛུབ་འཛུགས་ས་ཡོད་པ་ཅིག་ཡོང་ཡས་དེ་གཙོ་བོ་རྒྱ་གར་གཞུང་བཀའ་དྲིན་རེད་དེ་ནང་བཞིན་སྐྱབས་མགོན་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད་ཨ་འདི་ལ་ཡང་ང་ཚོས་བོད་གཞུང་གི་ཚབ་བྱས་ནས་རྣམ་པ་ཚོ་ལ་ཡང་དང་བོད་གཞུང་དང་བོད་མི་མང་གི་ཚབ་ཞུས་ནས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་བ་ཡོང་གཉིས་པ་དེ་ཨ་ནི་ཚ་ཚིག་རྣམ་པ་ཚོ་མཁྱེན་མཁྱེན་པ་རེད་བོད་ནང་ལ་ཡང་ཤི་ཅིང་ཕིང་སྤྱི་བཏང་གི་རྒྱ་ནག་ཡུལ་རྒྱ་མིའི་གི་གཞུང་གཞུང་རེད་ཏང་གི་རེད་ལྷག་དོན་དུ་ཤི་ཅིང་ཕིང་སླེབས་པ་ནས་བཟུང་ནས་གི་དངོས་གནས་གཅིག་གི་དྲག་གནོན་ཆེ་རུ་ཕྱིན་པ་དང་གདུག་རྩུབ་ཆེ་རུ་ཕྱིན་པ་དང་ལྷག་དོན་དུ་རྒྱ་གར།

ས་ཁོངས་ཡིན་ཕྱིར་དེ་འདྲའི་གི་ས་བཀྲ་ཅིག་བཏོན་ཏེ་ཚུར་བསྒྲལ་ཏེ་ད་ཧམ་བཤད་དང་ཨ་ནི་ཅིག་གི་སྟོང་བཤད་དང་ཨ་ནི་ཅིག་གི་ཁྲིམས་མཐུན་མེད་པ་ད་དེ་འདྲའི་གི་གནས་ཚུལ་རེད་བྱས་ཙང་ལྷག་དོན་དུ་ཨ་ནི་བོད་ནང་གི་བོད་ཀྱི་གནད་དོན་དེ་བོད་པའི་གནད་དོན་གཅིག་པོ་ཅིག་མིན་པར་རྒྱ་གར་དང་འབྲེལ་བ་ཤུགས་ཆེན་པོ་འབྲེལ་བ། ལྷོ་ཨེ་ཤི་ཡའི་གི་རྒྱལ་ཁབ་དང་ཟུར་ཤུགས་འབྲེལ་བ་ཡོད་བསྡད་བ་ཨ་ནི་འོ་དེ་འདྲས་སོང་ཙང་དེའི་ཐོག་ལ་ཡང་ཨ་ནི་མོ་ཁྱེད་རང་ཚོ་གི་ད་དེ་ཚོ་རྒྱབ་སྐྱོར་གནང་དགོས་འདུག་ཨ་ནི་དམིགས་བསལ་གི་ང་ཚོ་ད་ལྟ།

ཆེ་ཤོས་གསུམ་པ་སུ་རུ་འཇིག་རེ་ཤ་ཨ་འདི་ནི་མཇལ་དེ་རེད་ཨ་འདི་ནང་བཞིན་ཚོགས་པ་ཁ་ཤས་ཤིག་ཁྱེད་ཁོ་རང་འདུག་དེ་ཆབ་སྲིད་ཀྱི་ཚོགས་པ་དེ་ཁ་ཤས་ཤིག་ཐུག་པ་ཡིན་ཨ་ནི་ཞོགས་པ་ཆུ་ཚོད་བཅུ་གཅིག་དང་ཕྱེད་ཀ་ལ་ཡང་ང་ཚོས་གསར་འགོད་ལྷན་ཚོགས་ཤིག་བྱས་པ་རེད་དེ་ནི་དགོང་དག་ཆུ་ཚོད་ལྔ་པ་ལ་ཡང་ཕཱ་རུག་ཨབ་དུལ་ལཱ་དང་ཨ་ནི་ད་ལྟ་དེ་ཨོ་མར་ཨབ་དུལ་ལཱ་ཁོ་གཉིས་མཇལ་འཕྲད་ཞུས་ཨ་ནི་ཁོ་གཉིས་ཀྱིས་སྤྱིར་བཏང་གི་ཐག་བཅད་བོད་ཀྱི་གནད་དོན་ཐོག་ལ་ང་ཚོས་ཧ་གོ་གི་ཡོད་རེད་འདི་འདྲས་ཀྱི།

དེ་རྒྱ་གར་ནང་ལ་ཡང་བཙན་འཛུལ་བྱས་དང་དེ་འདྲའི་དེ་འདྲའི་གི་ཐོག་དེ་ལ་ཡང་ཨ་ནེ་ཁ་སོ་རེད་ཁྱེད་རང་ཚོ་བསམ་ཚུལ་ག་རེ་ཡོད་པས་འོ་དེ་ཚོ་བཀའ་འདྲི་གནང་འདུག་དེ་ནང་བཞིན་གི་རྒྱ་མི་གི་ད་ལྟ་རྒྱ་གར་གི་ས་ཆ་ཐོག་ལ་ཡང་ས་བཀྲ་བཏོན་ཡ་རེད་དེ་ཚོའི་ཐོག་ལ་ཡང་ད་ཡང་སྲིད་ཀྱི་ཧམ་བཟོས་དང་ཧམ་བཤད་བྱས་ཚོ་ཚོ་ཁྱེད་རང་ཚོ་བསམ་ཚུལ་ག་རེ་ཡོད་འོ་དེ་འདྲའི་འདྲི་བྱས་ནི་དེ་ནས་རྒྱ་མི་གི། ཅིག་གི་ཚད་ཐོག་ལ་ཡང་ད་ང་ཚོ་ལངས་ཕྱོགས་རོགས་ཀྱིས་ག་རེ་བྱེད་དགོས་འདུག་ཟེར་ནས་མི་འདི་ཐོས་ན་དེ་ལས་ང་ཚོས་གི་ད་ག་ཅེས་ང་ཚོས་གི་ཐུབ་ཡས་དང་འགྲོ་སོང་མེད་པ་དང་ལས་སླ་ཤོས་དེ་ག་ཟེར་ན་རྒྱ་ནག་ལ་ཡང་དཔལ་འབྱོར་གི་ཞབས་འདེགས་རྒྱ་ཡག་ཅིག་བྱེད་རྒྱུ་ཡོད་མ་རེད་འདི་རྒྱ་གར་མི་མང་གི་ང་ཚོ་ག་ཚོད་རེད་ལས་ཤུགས་རྒྱག་དགོས་རེད་རྒྱ་ནག་གི་དངོས་རྫས་ཉོས་ཡས་དེ་མཚམས་འཇོག་བྱེད་དགོས་རེད་ང་ཚོ་བོད་པ་ཚོས་གི་རྗེས་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་གྱ་གསུམ་ནས་ང་ཚོས་དེ་ལས་འགུལ་དེ་སྤེལ་ནས་སྤེལ་ནས་སྤྱི་ཚོགས་ནང་ལ་ཡང་རྒྱ་མིའི་གི། ཅ་ལག་མ་ཉོ་གི་ལས་འགུལ་དེ་ཚོ་སྤེལ་ཡོད་ཨ་འདི་ནང་བཞིན་གྱི་ཁྱེད་རང་ཚོས་སྤེལ་དགོས་ཨ་འདི་ཞེ་པོ་ཅིག་གལ་ཆེན་པོ་རེད་ཨ་ཁྱེད་རང་ཚོས་སྤེལ་བ་ནང་བཞིན་རྒྱལ་ཁབ་གཞན་པ་ཚོ་གི་སྤེལ་བ་ན་མ་གཏོགས་རྒྱ་མི་གི་དཔལ་འབྱོར་ལ་ཡ་རྒྱ་མི་ལ་ཡ་དཔེ་ཡག་པོ་མི་འདུག་སྡུག་ཅག་འདུག་གདུག་རྩུབ་འདུག་འགྲོ་བ་མིའི་ཐོབ་ཐང་སྤྲད་གི་མི་འདུག་གཅིག་བྱེད་གི་འདུག་ག་བ་བཙན་འཛུལ་བྱེད་གི་འདུག་ཟེར་ནས་འདི་འདྲས་གི་བཤད་དེ་ཡིན་ནའི་གི་མཐུན་འགྱུར་བྱ་ཡ་འདི་ཆ་ཚང་ལོ་ཁོང་ཚོ་སྟོབས་སྐྱེ་སྟོབས་ཤུགས་ཆེན་པོ་ཆགས་ཡ་གི་མཐུན་འགྱུར་བྱ་ཡ་འདི་ཆ་ཚང་འདུག་བྱས་བསྡད་པ་དེ་ང་ཚོ་གི་ནོར་འཁྲུལ་ཆེ་ཤོས་རེད་བྱ་ཟེར་ནས་ཨོ་འདི་འདྲས་ཞུས་པ་ཡིན།

བོད་སྐད་རྒྱག་ཡག་སོགས་རེད་བོད་སྐད་རྒྱག་ཡག་དེ་ངོ་མ་ལྷད་ས་ན་ཞུ་བ་ནང་བཞིན་རྦད་དེ་དངོས་གནས་བོད་སྐད་དག་མ་ཞེ་དྲགས་རྒྱག་གི་འདུག་ཕྲུ་གུ་ཚོས་ད་ལྟ་བོད་སྐད་གང་ལ་གང་འཚམ་ཅིག་རྒྱབ་བསྡད་ཀྱི་འདུག་ཡིན་ནའི་ཀྱེ། སྔོན་མ་ཀྱེ་ཁོ་རང་ཚོ་ལྷ་ས་བསྡད་དུས་གཅིག་ཟ་ཚོང་རྒྱག་མཁན་ཤ་སྟག་ཡིན་དུས་ཚང་མ་བོད་ཡིག་ཟེར་མཁན་དེ་གཅིག་སྦྱང་ཡ་དེ་བྱུང་ཡོད་པ་མ་རེད་བྱས་ཙང་འདི་བ་མི་རབས་རྒན་པ་དེ་ཚོས་ཀྱེ་བོད་ཡིག་འབྲི་ཀློག་ཟེར་མཁན་ཚོ་ཞེ་དྲགས་ཀྱེ་ཤེས་ཀྱི་ཡོད་པ་མ་རེད་དེ་འདྲའི་རྐྱེན་པས་ཀྱི་ད་ཅིག་ཡི་གེ་འབྲི་ཀློག་བྱས་དེ་ཁག་པོ་རེད་བར་ལམ་ཅིག་ནས་ཤེས་རིག་ལས་ཁུངས་ཀྱི་མཐུན་འགྱུར་གྱི་ཐོག་ནས་ཨ་ནི། འདི་འདྲའི་དགེ་རྒན་ལ་འདི་འདྲའི་གནས་ཚུལ་གཏུགས་ཟེར་ནི་བྱས་པ་རེད་དེ་ཡིན་ནའི་ཀྱེ། ད་འདྲའི་ལྟ་ཅི་དགེ་རྒན་འདི་མུ་མཐུད་ནས་མེད་དུས་ཙམ་པ་ལ་ཨ་ནི་དཀའ་ངལ་དེ་འཕྲད་ཀྱི་འདུག་ཨོ་འདི་གཅིག་རེད་འདི་ནས་ཁོ་རང་ཚོ་ད་བློ་ཕམ་ཆེ་ཤོས་རེད་བ་འདི་ཨ་ནི་ག་རེ་བྱེད་དགོས་ཟེར་ད་ང་ཚོ་བོད་པའི་གི་ཁ་ཆེ་རེད་ཨ་ནི་བོད་པའི་ཁ་ཆེ་རེད་དེ་ཡིན་ན་བོད་པ་སྤྱི་མཚུངས་ཀྱི་ཐོག་ནས་ཨ་ཅིག་ག་ཅིག་དཔྱ་ཁྲལ་ལག་དེབ་འདི་ཚོ་ཐོབ་ཀྱི་མེད་པ་དང་ཨ་ནི་ཅིག་ཏག་ཅིག་ག་ཚོད་རེད་རྒྱ་གར་ཁོང་ད་ལྟ་ད་ཚོད་བར་ལམ་ཅིག་ནས་རྒྱ་གར་གྱི་མི་སེར་གྱི་ལག་ཁྱེར་རག་རེད་མ་གཏོགས། དེའི་སྔོན་ལ་ཡིན་ན་ཅེ་རྒྱ་གར་ཡང་མིན་པ་བོད་པ་ཡང་མིན་པ་འོ་དེ་འདྲས་ཀྱི་ཨ་ཅེ་ག་སོ་ད་དཀའ་ངལ་བཟོ་རེད། ཕྱོགས་ག་ལ་ཡང་མིན་པ་དེ་འདྲས་ཀྱི་དཀའ་ངལ་དེ་བཟོ་གི་འོ་དེ་འདྲས་ཀྱི་ཨ་ཁོ་རང་ཚོ་ད་ཁ་ཆེ། གྱི་ཁོངས་གཏོགས་ཅིག་ནང་ལ་མ་ཚུད་པའི་ཐོག་ནས་ད་ལྷག་དོན་དུ་བོད་པ་ཁ་ཆེ་ཚོ་ལ་ཡ་དཔྱ་ཁྲལ་ལག་དེབ་ཀྱི་དེ་མ་རག་ཙམ་པ་རང་བཞིན་གྱི་བོད་པའི་གྱི་མི་རིགས་ཀྱི་ཁོངས་གཏོགས་ནས་མར་བུད་འགྲོ་མཁན་གྱི་དེ་འདྲས་ཀྱི་སེམས་པའི་ནང་ལ་ཡ་ད་ཅིག་དཀའ་ངལ་འཕྲད་ཀྱི་འདུག་ཨ་ནི་གཞོན་སྐྱེས་དེ་ཚོ་གིས་ནས་དཔྱ་ཁྲལ་ལག་དེབ་རྙིང་པ་དེ་ཚོ་བསྟན་དུས་ཙམ་པ་ད་འདི་ག་རེ་རེད་བ་ཟེར་འདི་འདི་འདྲ་འདི་རེད་ཟེར་ན་འདི་ད་ད་བེད་སྤྱོད་མི་འདུག་ད་ག་རེ་བྱས་ཕན་ཐོག་ག་རེ་ཡོད་རེད་གསུངས་སོ་ཡང་དེ་ནི་ཕན་ཐོག་ག་རེ་ཡོད་ཟེར་འདི་གསུང་མཁན་དེ་འདུག་ཟེར་ནས་ཨོ་དེ་ཞེ་དྲག་ཤུགས་ཆེན་པོ་བཤད་ཀྱི་འདུག་ཨ་ནི་བྱུང་ན་དེ་ག་ས་རེད་བོད་གཞུང་གི་གི་སྒྲིག་འཛུགས་ཀྱི་ཐོག་ནས་ད་ཅིག་བྱེད་སྒོ་སྤེལ་ཐུབ་ན་ཡག་པོ་འདུག་སྤྱི་འཐུས་ཚོ་དེ་འདྲ་ད་ལྟ་བ་ས་སུ་ཕེབས་པ་ཡིན་ན་དེ་ཅིག་ཕེབས་བསྡད་ཀྱི་འདུག་ཟེར་ནས་ཨོ་དེ་འདྲ་ཅིག་ཁོ་རང་ཚོ་བསམ་ཚུལ་བཤད་གནང་སོང། བློ་ལོངས་སྐུ་མདོག་སེང་ལགས་ཐུགས་རྗེ་གནང་ལ། བོད་མི་མང་སྤྱི་འཐུས་ཟླ་བ་ཚེ་རིང་ལགས་དང་སྤྱི་འཐུས་ཡེ་ཤེས་སྒྲོལ་མ་ལགས་སྤྱི་འཐུས་བསྟན་པ་ཡར་འཕེལ་ལགས་བཅས་ལས་གྲུབ་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ནས། ཁ་ས་ཤི་རི་ན་གྷར་ནང་ཞུ་གཏུག་གི་ལས་འགུལ་ཁག་གྲུབ་ནས། དེ་རིང་ཕྱི་ཟླ་དགུ་པའི་ཚེས་དྲུག་ཉིན་ལ་དྭགས་སུ་ཕེབས་ཐོན་གནང་ནས། ཁུལ་དེར་ཉི་མ་ལྔའི་རིང་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་རྒྱུ་ཡིན་འདུག་ལས་རིམ་དེ་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན་རྣམ་པ་ཚོས། ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་དེའི་ནང། སྔ་འགྱུར་རྙིང་མའི་བླ་ཆེན་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་གིས་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ཉིན་གསུམ་རིང་འབྲུག་པ་གཙོ་བོར་གྱུར་བའི་ཧི་མ་ལ་ཡའི་རི་རྒྱུད་ནས་ཡིན་པའི་དད་ལྡན་མང་ཚོགས་ལ་བདེ་ཆེན་ཞིང་སྒྲུབ་ཀྱི་གསུང་ཆོས་སོགས་བསྩལ་གནང་པའི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་འབྲེལ་ཡོད་ལ་བཀའ་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ལྷན་རྒྱས་ལ་བཀུར་ཡོད་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང་ད་ལྟ་གོང་དུ་ངོ་སྤྲོད་གནང་བ་ནང་བཞིན་ཐེངས་འདིའི་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང། འབྲུག་ཡུལ་ནས་ཆེད་ཕེབས་གནང་བའི་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་གིས་ཨ་མེ་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་འབྲུག་ཡུལ་ནས་ཡིན་པའི་མང་ཚོགས་གཙོ་བོར་གྱུར་བའི་དད་ལྡན་མི་མང་རྣམས་ལ་ཉིན་གྲངས་གསུམ་རིང་བདེ་ཆེན་ཞིང་སྒྲུབ་ཀྱི་བཀའ་ཆོས་བསྩལ་གནང་བ་སོགས་ཀྱི་སྐོར་སྙན་སྒྲོན་ཞུ་གི་ཡིན། དེ་ཡང་ཨ་མེ་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་གནང་བའི་མཁར་ཆུ་ཨུ་རྒྱན་འོད་འབར་ཆོས་ཚོགས་ཀྱིས་ཇི་ལྟར་གསོལ་འདེབས་ཞུས་པ་བཞིན། སྔ་འགྱུར་རྙིང་མའི་བླ་ཆེན་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་འདི་ལོའི་སྤྱི་ཟླ་བདུན་པའི་ཚེས་བཅོ་ལྔ་ཉིན་གྲོང་ཁྱེར་ནིའུ་ཡོག་ནང་ཞབས་སོར་འཁོད་སྐབས་ས་གནས་ལ་ཡོད་པའི་འབྲུག་པ་གཙོ་བོར་གྱུར་བའི་དད་ལྡན་མང་ཚོགས་རྣམས་ཀྱིས་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་འདུག།

སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་གི་ཆོས་འབྲེལ་དངོས་གཞི་དེ་བཞིན་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་གསུམ་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་དང་ནེའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་ཕུན་ཚོགས་སྡེ་བཞི་ཡོངས་སུ་ཁེངས་པའི་འབྲུག་ཡུལ་ནས་ཡིན་པ་གཙོ་བོར་གྱུར་བའི་དད་ལྡན་མང་ཚོགས་ལ་ཨོ་རྒྱན་གུ་རུ་རིན་པོ་ཆེའི་ཚིག་བདུན་གསོལ་འདེབས་སྒོ་ནས་ཚེ་དབང་བསྩལ་ནས་དབུ་འཛུགས་གནང་འདུག།

ལྷག་པར་དུ་ཡང་དུས་སྙིགས་མ་ལྔ་བདོ་བ་དེ་ལྟ་རིགས་རྣམ་པ་གསུམ། དེ་ལས་ནད་ཡམས། དེ་བཞིན་དུ་དེ་འདྲའི་མུ་གེ། དམག་འཁྲུག་ལ་སོགས་པ་འདི་གསུམ་ནམ་མི་བསམ་མེད་ཀྱི། དུས་ཚོད་འཚུབ་ཏུ་ཡོད་པའི་སྐབས་སུ། འདིར་གུ་རུ་རིན་པོ་ཆེ་སྟེ། དེ་སངས་རྒྱས་གཞན་ལས་ཀྱང་ཐུགས་རྗེ་ཕྲིན་ལས་མྱུར་བ་ལྷག་པར་དུ་ཡང་གུ་རུ་རིན་པོ་ཆེ་ཁོ་རང་གི།

འདི་བདག་གིར་བཤད་པ། དེའི་རྗེས་སུ་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་གིས། སྤྱི་ཟླ་བརྒྱད་པའི་ཚེས་ལྔ་ཉིན་ཨ་རིའི་མངའ་སྡེ་ནིའུ་ཡོག་གི Green Valley གྲོང་ཁྱེར་ནང་གི་ཨུ་རྒྱན་ཆོས་རྫོང་ཞེས་པའི་ཆོས་ཚོགས་ནང་རི་བོ་བསང་མཆོད་དང་བཀའ་བསྒོ་བྱབས་ཁྲུས་སོགས་གནང་འདུག་དེ་ནས་སྤྱི་ཟླ་བརྒྱད་པའི་ཚེས་བཅུ་གསུམ་ཉིན Dharma House ཞེས་པའི་ཆོས་ཚོགས་ནང་བླ་མ་ཨུ་རྒྱན་མཁའ་འགྲོ་ནོར་ལྷའི་བཀའ་དབང་སྩལ་གནང་འདུག་དེ་ནས་སྐྱབས་རྗེ་ལྷོ་བྲག་ནམ་མཁའི་སྙིང་པོ་སྐུ་ཐོག་བདུན་པ་འཇིགས་མེད་པད་མ་འཕྲིན་ལས་རྣམ་རྒྱལ་རིན་པོ་ཆེ་མཆོག་གིས་སྤྱི་ཟླ་བརྒྱད་པའི་ཚེས་བཅོ་བརྒྱད་ནས་ཚེས་ཉི་ཤུ་བར་ཉིན་གྲངས་གསུམ་རིང་ཨ་མེ་རི་ཀའི་གྲོང་ཁྱེར་ནེའུ་ཡོག་ནང་གི Satya Narayan Mandir ཞེས་པའི་ཧིན་རྡུའི་ལྷ་ཁང་གི་ཚོགས་ཁང་ཆེ་གྲས་ཤིག་ནང་བདེ་ཆེན་ཞིང་སྒྲུབ་ཀྱི་གསུང་ཆོས་འབྲུག་ནས་ཡིན་པའི་མི་མང་གཙོ་བོར་གྱུར་བའི་དད་ལྡན་རྣམས་ལ་གནང་འདུག།

ང་ཅོ་ནི་སྤུས་ཀོ་སྤྲང་པོ་དེ་ཚོ་ནི་སྦྱིན་པ་བགྱི་བ་དེ་ཚོ་གི་བསོད་ནམས་དེ་ཚོ་གི་ཕན་ཡོན་ལས་ཀྱང། དེ་ལས་སངས་རྒྱས་འོད་དཔག་མེད་པ་དང། བདེ་བ་ཅན་གྱི་ཞིང་གི་སངས་རྒྱས་འོད་དཔག་མེད་ཀྱི་ཡོན་ཏན་དྲན། བདེ་བ་ཅན་གྱི་ཞིང་གི་ཡོན་ཏན་དྲན་ང་ཚོ་གི་སེམས་སྙིང་ཁོང་རུས་པའི་དཀྱིལ་ནས་ཐལ་མོ་སྦྱར་བ་ཙམ་ཨ་ནི་བསོད་ནམས་ཀྱི་ཨ་ནི་ཕན་ཡོན་ཆེ་གསུངས་ད་ཕན་ཡོན་ཆེ་གསུངས་ཡང་དག་ཉིད་མཚན་ཐོས་ཕན་ཡོན་པས་བསོད་ནམས་ལྷག་པར་ཐོབ་པར་གསུངས་ཏེ་འོད་མདོ་ལས།

ཡང་སངས་རྒྱས་འོད་དཔག་མེད་ལ་ཕྱག་འཚལ་ལོ་བདེ་བ་ཅན་དུ་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ་ཞེས་ཞལ་འདོན་འདོན་བཞིན་དུ་ཆོས་ཞུ་བ་རྣམས་ཀྱིས་ཕྱག་མུ་མཐུད་ནས་འཚལ་བའི་སྒྲ་ཡི་དུམ་བུ་ཞིག་གསན་རོགས་གནང།

གསུང་ཆོས་ཀྱི་ཉིན་གསུམ་པ་དང་མཐའ་མར་ཕྱི་དྲོ་འཁོར་བ་དོང་སྤྲུགས་དང་བྱང་ཆོག་སྒོ་ནས་གསོལ་ཚོགས་ཕུལ་གནང་སྟེ་ལྷོ་བྲག་མཁར་ཆུ་དགོན་པའི་དབུ་བླ་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་གིས་ཉིན་གསུམ་རིང་གི་ཆོས་འབྲེལ་དེ་རེ་ཞིག་རྒྱལ་ཁའི་ངང་མཇུག་སྒྲིལ་མཛད་འདུག་པས་སྐབས་དེར་བཀྲ་ཤིས་གནང་བའི་དུམ་བུ་ཞིག་གསན་རོགས་གནང།

དེ་ནས་སྐྱབས་རྗེ་རིན་པོ་ཆེ་མཆོག་གིས་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་དྲུག་ཉིན་མཁར་ཆུ་ཨུ་རྒྱན་འོད་འབར་ཆོས་ཚོགས་ལ་རབ་གནས་སོགས་མཛད་འདུག། དེའི་རྗེས་སུ་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་ཨ་རིའི་ནུབ་ཕྱོགས་གྲོང་ཁྱེར San Francisco དང Los Angeles བཅས་སུ་ཆིབས་བསྒྱུར་གནང་སྟེ་ཆོས་འབྲེལ་ཁག་ཅིག་བསྐྱངས་གནང་བའི་སྐོར། མཁར་ཆུ་ཨུ་རྒྱན་འོད་འབར་ཆོས་ཚོགས་ཀྱི་མི་སྣ་མཐོ་གྲས་དང་རིན་པོ་ཆེ་མཆོག་གི་ཆིབས་ཞབས་ལ་བཅར་བ་དོན་གྲུབ་ནོར་བུ་ལགས་ཀྱིས་གསུངས་དོན། གྲུབ་ཐོབ་ཐང་སྟོང་གི་ཚེ་དབང་ཅིག་བསྩལ་གནང་སོང། ཁ་སང་གི་ཉིན Tuesday ལ་ས San Francisco ལ Thursday ཉིན་མོ་དེ་ལ Arcata ཟེར་མཁན་གྱི་ཏོ་ལེ་ཏ་ནོ་དེ་སྤྲུལ་སྐུ་གསང་སྔགས་ཀྱི་ཆོས་ཚོགས་ཀྱི་ཡན་ལག་ཅིག་འདུག་འོང་དེ་ལ་ཨིན་ཇི་ཚོ་ལ་རེད་དེ་ཚིག་བདུན་གསོལ་འདེབས་ཀྱི་ཁྲིད་ལུང་ཅིག་དང་ཨ་ནི་གུ་རུ་གྱི་དབང་ཅིག་གནང་སོང་ཞུ་ཡ་ཡིན། ཨ་ནི་ད་དེ་རིང་འདྲ་པོ་ཅིག་ཡིན་ན Los Angeles རེད་སླེབས་བསྡད་ཡོད་ཨ་ནི་སང་ཉིན་ཞོགས་པ་ད་ནི་རྗེ་བཙུན་སྒྲོལ་མ་གི་བཀའ་དབང་ཅིག་བསྩལ་གནང་ཡ་རེད་ཤག། གནངས་ཉིན་ཨ་ནི་མ་གིའི་རྒྱ་མཚོའི་འགྲམ་འདྲ་པོ་ཅིག་འགྲོ་དེ་ནི་རིན་པོ་ཆེ་གི་རི་བོ་བསང་མཆོད་འདྲ་པོ་དེ་འདྲ་གནང་ཡས་ཀྱི་མཛད་རིམ་ཅིག་འདུག་ལན་ཞུ་ཡ་ཡིན་ཨ་ནི་དེ་ཕྱོགས་ཀྱི་མཛད་རིམ་ད་ག་རང་རེད་ལན་ཞུ་ཡ་ཡིན། སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་སྤྱི་ཟླ་དགུ་པའི་ཚེས་བཞི་སྟེ་རེས་གཟའ་ཟླ་བའི་ཉིན་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ལ་ཕྱིར་ཕེབས་གནང་འདུག། ལེ་ཚན་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེར་བསྟན་འཛིན་པདྨ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཞུགས་སྒར་རྡ་རམ་ས་ལའི་བོད་མི་གནས་སྡོད་བྱེད་ཡུལ་དུ་གཟིགས་ཞིབ་གནང་བཞིན་ཡོད་པ་རེད་འདུག།

གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་བཟུང་སྟེ་རྒྱ་ནག་མཉམ་དུ་འབྲེལ་མོལ་ཐེངས་དགུ་བྱུང་བའི་སྐོར་དང་ཞི་ཅིན་ཕིང་གི་སྐབས་ལ་བོད་ཐོག་སྔར་ལྷག་དམ་དྲག་དང་མཁྲེགས་འཛིན་གྱི་སྲིད་བྱུས་འཛིན་བཞིན་ཡོད་པར་རྒྱལ་སྤྱིའི་སྤྱི་ཚོགས་ནས་ངོས་འཛིན་བྱེད་ཀྱི་ཡོད་པའི་འགྲེལ་བརྗོད་གནང་འདུག། ལྷོ་ཤར་ཨེ་ཤེ་ཡའི་རྒྱལ་ཁབ་ཚོའི་དབུ་ཁྲིད་ནས་མ་ཡ་མ་རམ་འབར་མའི་ཧོན་ད་གཞུང་ལ་ཞི་བའི་མི་སེར་ཐོག་ལ་རྒོལ་རྡུང་གཏོང་བའི་བྱ་སྤྱོད་རྣམས་མཚམས་འཇོག་བྱ་དགོས་པའི་ཛ་དྲག་འབོད་སྐུལ་གནང་འདུག་དེ་ཡང་ཨེ་ཤེན་ཞེས་པའི་ལྷོ་ཤར་ཨེ་ཤེ་ཡའི་རྒྱལ་ཁབ་ཚོའི་དབུ་ཁྲིད་ནས

ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གཡུ་སྒྲོལ་ལགས་དང་བསྟན་འཛིན་དཔལ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།